ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ལྔ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་བདུན་རེས་གཟའ་ཉི་མའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོར་གནས་གཟིགས་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། རྒྱ་ནག་གཞུང་གིས་བོད་ལ་ཤི་ཙང་ཞེས་མིང་བསྒྱུར་གྱི་སྲིད་བྱུས་ལག་བསྟར་བྱས་པ་དེས། རྒྱ་གར་ལ་བདེ་འཇགས་ཀྱི་ཤུགས་རྐྱེན་ཚབས་ཆེན་ཞིག་ཐེབས་རྒྱུ་ཡིན་པ། རྒྱ་གར་གྱི་གནད་དོན་དབྱེ་ཞིབ་པ་ཚོས་འགྲེལ་བརྗོད་གནང་ཡོད་པའི་སྐོར་ལ་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡུ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་པ་དེས་རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་ཀྱི་རེད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འགྲེལ་བརྗོད་གནང་བའི་སྐོར་དང། མཇུག་ཏུ་རྡ་སའི་ཉིན་དེབ་ཀྱི་ལེ་ཚན་ནང། བོད་ནང་གི་རྩོམ་པ་པོ་གྲགས་ཅན། ནགས་ཚང་ནུས་བློའི་དཔེ་དེབ་གསར་པ། ནགས་ཚང་གཞོན་ནུའི་རང་མཚང་ཞེས་པའི་དཔེ་དེབ་ཀྱི་སྐོར། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ། ཉི་མ་འོད་ཟེར་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཐོག་མར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོར། གནས་གཟིགས་གནང་ཡོད་པའི་སྐོར་ལ། ས་གནས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། གོང་ས་མཆོག་གིས་ང་ཚོས་འཛམ་བུ་གླིང་འདིའི་ནང་གནམ་གཤིས་འགྱུར་ལྡོག་གིས་མཚོན་པའི་དཀའ་ངལ་ཁག་ཟློག་ཐབས་སུ་གནས་ཁྱད་པར་ཅན། རྡོ་རྗེ་གདན་གྱི་ཐུབ་དབང་སྐུ་བརྙན་ལ་ཐུགས་སྨོན་མཛད་ཡོད་སྐོར། ད་རིང་མགོན་པོ་གང་ཉིད་ནས་བྱང་ཆུབ་མཆོད་རྟེན་ལ་གནས་གཟིགས་ཕེབས་སྐབས་བཀའ་བསྩལ་གནང་སོང། ཟླ་བ་འདིའི་ཕྱི་ཚེས་བཅོ་ལྔ་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་བདེ་བར་འཁོད་གནང་མཛད་དེ། འདི་ཚེས་བཅུ་དྲུག་ཉིན་གྱི་ཞོགས་པར་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ། མངོན་པར་རྫོགས་པར་སངས་རྒྱས་པའི་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོར། ཆིབས་སྒྱུར་བསྐྱངས་གནང་མཛད་དེ་མཆོད་རྟེན་གྱི་རྟེན་གཙོ། ཐུབ་དབང་སྐུ་བརྙན་ལ་གནས་ཚུལ་མཆོད་འབུལ་དང་སྦྲགས་ཐུགས་སྨོན་མཛད་ཡོད་ཅིང། གནས་གཟིགས་གྲུབ་མཚམས་སུ་བོད་པའི་གསར་འགོད་པ་རྣམས་ལ་བཀའ་སྩལ་བའི་ནང། I feel great honor to pray in front of this special Buddha statue and.
གོང་ས་མཆོག་ནས་དེ་རིང་གནས་ཁྱད་པར་ཅན་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་དམིགས་བསལ་རྟེན་གཙོ། ཐུབ་དབང་སྐུ་བརྙན་ལ་ཐུགས་སྨོན་མཛད་རྒྱུའི་སྐལ་བཟང་གོ་སྐབས་ཐོབ་པར་ཐུགས་དགྱེས་ཚོར་བྱུང་ཞེས་དང། དེང་སྐབས་ང་ཚོ་འཛམ་བུ་གླིང་གི་གནམ་གཤིས་འགྱུར་ལྡོག་གི་གནས་སྟངས་ཀྱིས་གཙོས་པའི་དཀའ་ངལ་འདྲ་མིན་འཕྲད་བཞིན་དུས་གནས་ཁྱད་པར་ཅན་འདི་ལྟ་བུའི་ནང་ང་ཚོས་ཐུགས་སྨོན་བསྐྱོན་པ་ཡིན་ན་དཀའ་ངལ་དེ་དག་ཟློག་རྒྱུར་ནུས་པ་དམིགས་བསལ་ཡོད་དུས་མགོན་པོ་གང་ཉིད་ནས་ཐུགས་སྨོན་མཛད་ཡོད་སྐོར་བཀའ་སྩལ་གནང་སོང། དེ་རིང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོར་གནས་མཇལ་མཛད་སྐབས། བྱང་ཆུབ་མཆོད་རྟེན་གྱི་འཛིན་སྐྱོང་གི་ལས་སྣེ་རྣམ་པས་མགོན་པོ་གང་ཉིད་ལ་གུས་ཚུལ་སྣེ་ལེན་གྱི་མཇལ་དར་འདེགས་འབུལ་ཞུས་གནང་སོང་བ་དང། བྱང་ཆུབ་མཆོད་རྟེན་གྱི་གཙོ་འཛིན་བྷིཀ་ཤུ་ཅ་ལིན་ཌ་ལགས་ཀྱིས་གསུངས་ན་བདག་ཅག་གི་སྟོན་པ་སངས་རྒྱས་པའི་གནས་དེ་ནང་ཆོས་རྗེས་འབྲང་བ་ཚོ་མི་ཚེའི་ནང་ཐེངས་གཅིག་ཡོང་རྒྱུའི་འདུན་པ་བཅངས་བཞིན་པར་གསུངས་པ་དང་སྦྲགས་ཁོང་གིས། དུ་གུ་རུ་ཇི་ཏུ་བར་བར་ཨ་ཏཱ་ཧེ། གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་དེར་ཡང་ཡང་ཕེབས་ཀྱི་ཡོད་དུས་གནས་དེར་ཁོར་ཡུག་བཟང་པོ་ཞིག་ཆགས་ཤིང། མགོན་པོ་གང་ཉིད་ནས་ནང་ཆོས་དར་སྤེལ་གནང་མཁན་ཞིག་ཡིན་པར་བརྟེན། ཁོང་རྒྱལ་ཁབ་ཕྱི་ནང་གང་སར་མཚན་སྙན་ཁྱབ་ཡོད་པའི་འགྲེལ་བརྗོད་གནང་བྱུང། དེ་མིན་སྐབས་དེར་དད་ལྡན་ཆོས་ཞུ་བ་ཁྱོན་ཆེ་ཞིག་ཕེབས་ལམ་དང་དེ་བཞིན་མཆོད་རྟེན་གྱི་གཡས་གཡོན་དུ། གོང་ས་མཆོག་གི་ཞལ་མཇལ་སྐལ་བཟང་གོ་སྐབས་ཐོབ་ཐབས་སུ་འབད་བརྩོན་གནང་སྟེ། ཞལ་མཇལ་ཐོབ་མཁན་རྣམས་ལ་སྐལ་བཟང་གོ་སྐབས་ཤིག་ཏུ་ངོས་འཛིན་གནང་གི་འདུག་ཅིང།

ད་ནི་རྒྱལ་བ་རིན་པོ་ཆེ་མཇལ་ནས་བསམ་པས་དགའ་སོང་འགྲོ་བ་རིགས་དྲུག་སེམས་ཅན་གྱི་རྟེན་ལས་སླ། རིན་པོ་ཆེའི་ནང་ལ་ཕེབས་ནས་རྡོ་རྗེ་གདན་ནང་ཕེབས་ནས་སེམས་པ་ལས་དགའ་སོང་ད། རྒྱལ་བ་རིན་པོ་ཆེའི་སྐུ་ཚེའི་རྒྱལ་མཚན་བརྟན་བཅུག་པའི་སྨོན་ལམ་ཡང་སླ་ཡིན། ད་བོར་ན་ཞེས་འབྲས་ལྗོངས་ཀྱི་ཐ་མ་ཐམས་ཅད་བྱེད་མཁན་ནི་ན་འབྲས་ལྗོངས་ན། བྱོན་པ་ན་དེ་རིན་པོ་ཆེ་ལ་ཐུགས་རྗེ་ཆེ་ཞུ་ཤེས་ཡིན་ལགས།
མི་ཆེ། མཇལ་ཁ་དཔེ་ཡག་པོ་བྱུང་སོང་འདི་ལས་ཡར་སྨོན་ལམ་ཨ་ནི་སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་ཕོ་བྲང་པོ་ཏཱ་ལ་དམར་པོ་ལ་གསེར་ཁྲི་མངའ་གསོལ་མྱུར་དུ་ཡོང་བའི་གི་སྨོན་ལམ་དྲག་པོ་བཏབ་ནས་ཨ་ནི་དཔེ་མི་སྲིད་པའི་སེམས་དགའ་པོ་ཞེ་པོ་བྱུང། དཔེ་མི་སྲིད་པའི་གི་ཞལ་མཇལ་དཔེ་ཡག་པོ་ཐོབ་སོང་ཨ་ནི་ཚང་མའི་གི་བསོད་ནམས་དང་སྨོན་ལམ་གི་བརྟེན་ནས་ཨ་ནི་རྒྱལ་བ་བསྟན་འཛིན་རྒྱ་མཚོ་མཆོག་བོད་ལ་ཕོ་བྲང་པོ་ཏཱ་ལ་ལ་གསེར་ཁྲི་མངའ་གསོལ་མྱུར་དུ་ཡོང་བའི་གྲོགས་དང་འཕྲིན་ལས་མཛད་རོགས་བྱེད་ཟེར་ད་སྨོན་ལམ་རྒྱག་ཞུ་གི་ཡོད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱའི་ནང་མཛད་འཆར་བཀོད་པ་ལྟར་ན། འདི་ཚེས་ཉི་ཤུ་ནས་ཉི་ཤུ་རྩ་གསུམ་བར་རྒྱལ་སྤྱིའི་ནང་པའི་གླེང་སྟེགས་ཀྱི་དབུ་འབྱེད་ཐོག་ཆིབས་བསྒྱུར་བསྐྱངས་གནང་མཛད་པ་དང་འབྲེལ་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་ལྷན་ཚོགས་ཉིན་མཐའ་མའི་ཉིན་མོར་མགོན་པོ་གང་ཉིད་ནས་འཛམ་གླིང་ཞི་བདེའི་ཆེད་སྨོན་ལམ་འཚོགས་རྒྱུའི་དབུ་བཞུགས་བཀའ་དྲིན་ཆེ་གནང་མཛད་རྒྱུ་སོགས་ཀྱི་མཛད་འཆར་ཡོད་པ་རེད་འདུག་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གཡུ་སྒྲོན་ལགས་དང་གུས་པ་མཚོ་དངོས་གྲུབ་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་གཞིས་ཀ་རྩེ་དང་ཉིང་ཁྲི་ཁུལ་གངས་ཤུགས་ཆེན་པོ་འབབ་པ་དང། འཁྱགས་པ་དང་གསལ་ཆ་ཆུང་བ་སོགས་ཀྱི་རྐྱེན་པས་རྒྱལ་ཡོངས་དང་ཞིང་ཆེན་གྱི་མོ་ཏྲའི་འགྲོ་ལམ་ཆེ་ཁག་རྣམས་སྒོ་བརྒྱབ་དགོས་ཆགས་ཡོད་འདུག་དེ་ཡང་པི་ཅིང་ནས་རོའེ་ཊར་གསར་འགྱུར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བའི་ནང། རྒྱ་ནག་ལྷོ་ནུབ་ཁུལ་གྲང་ངར་ཆེ་བར་བརྟེན་སྲིད་འཛིན་ཞི་ཅིན་ཕིང་གིས་ཛ་དྲག་མྱུར་སྐྱོབ་ཀྱི་ལས་འགུལ་སྤེལ་དགོས་པ་རེས་གཟའ་པ་སངས་ཉིན་བཤད་འདུག། རྒྱ་ནག་གི་ས་ཁུལ་ཕལ་ཆེ་བའི་ནང་གནམ་གཤིས་ཧ་ཅང་གྲང་མོ་ཆགས་ཡོད་པ་དང་དེའི་ཐོག་གངས་ཤུགས་ཆེན་པོ་འབབ་པའི་རྐྱེན་གྱིས་ས་ཁུལ་མང་པོའི་ནང་ལ་མོ་ཏྲའི་འགྲོ་ལམ་ཡང་འགག་ཡོད་འདུག་གནམ་གཤིས་སྔོན་བརྡ་ལས་ཁུངས་ཀྱིས་བཤད་པར་གཞིགས་ན། རྒྱ་ནག་བྱང་ཤར་ཞིང་ཆེན་ཧའེ་ལུང་ཅང་དང། བྱང་ནུབ་ས་ཁུལ་ཤིན་ཅང་དང་དེ་བཞིན་ནང་སོག་དང་ཀན་སུའུ། ཆིན་ཧའེ་སོགས་སུ་གྲང་ཚད་འཐེན་རྟགས་བཞི་བཅུ་འོག་མར་ཟགས་སྲིད་པར་བཤད་འདུག། བོད་ཀྱི་ས་ཁུལ་གཞིས་ཀ་རྩེ་དང་ཉིང་ཁྲི་ཁུལ་གངས་ཤུགས་ཆེན་པོ་འབབ་པ་དང་འཁྱགས་པ་དང། གསལ་ཆ་ཆུང་བ་སོགས་ཀྱི་རྐྱེན་པས་རྒྱལ་ཡོངས་དང་ཞིང་ཆེན་གྱི་མོ་ཏྲའི་འགྲོ་ལམ་ཆེ་ཁག་རྣམས་སྒོ་བརྒྱབ་དགོས་ཆགས་ཡོད་འདུག་རེས་གཟའ་ཕུར་བུ་དང་པ་སངས་ཉིན་ཞི་ཅིན་ཕིང་གིས་རྒྱ་ནག་ལྷོ་ཕྱོགས་ཁུལ་ཕྱིན་པའི་རྗེས། ཁོང་གིས་ཆར་པ་ཤུགས་ཆེ་འབབ་པ་དང་གངས་ཀྱི་རྐྱེན་པས་ས་ཁུལ་མང་པོའི་ནང་ལ་འགྲིམ་འགྲུལ་དང་གློག་མཁོ་སྤྲོད་བྱ་རྒྱུར་འགལ་རྐྱེན་འཕྲད་ནས་མང་ཚོགས་ཀྱི་གནས་སྟངས་ལ་དོ་ཕོག་ཆེན་པོ་བྱུང་བཞིན་ཡིན་པར་བཤད་ཞག། ཡང་ཞི་ཅིན་ཕིང་གིས་ས་གནས་སྲིད་གཞུང་གི་དཔོན་རིགས་ཚོར་ངེས་མེད་དཀའ་ངལ་སྔོན་འགོག་བྱ་ཆེད་འཆར་གཞི་བཟོ་དགོས་པའི་བཀོད་ཁྱབ་བཏང་ཡོད་འདུག་གངས་ཤུགས་ཆེན་པོ་འབབ་པའི་རྐྱེན་གྱིས་ལམ་ཆེན་ཁག་ཏུ་མོ་ཏྲ་གདོང་གཏུག་བརྒྱབ་ནས་མི་མང་པོར་རྨས་སྐྱོན་ཕོག་པའི་གནས་ཚུལ་ཡང་བྱུང་ཞག། ད་དུང་བདུན་ཕྲག་རྗེས་མ་མུ་མཐུད་ནས་རྒྱ་ནག་བྱང་ཕྱོགས་ནས་ལྷོ་ཕྱོགས་བར་གངས་དང་ཆར་པ་བརྒྱབ་རྒྱུ་དང། དབུས་དང་ཤར་ཕྱོགས་ཁུལ་གནམ་གཤིས་གྲང་ངར་ཆེ་བ་ཡོང་རྒྱུ་ཡིན་པ་གནམ་གཤིས་སྔོན་བརྡ་ལས་ཁུངས་ཀྱིས་བཤད་ཞག། རྒྱ་ནག་གཞུང་གི་ཐོག་ལ་དོགས་ཟོན་བྱ་རྒྱུའི་ཆེད་དུ་ཉི་ཧོང་དང ASEAN ཞེས་པའི་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་རྒྱལ་ཁབ་ཚོའི་སྲུང་སྐྱོབ་ཀྱི་འབྲེལ་ལམ་ཡར་རྒྱས་གཏོང་རྒྱུའི་འཆར་གཞི་རེད་འདུག་དེ་ཡང་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་རྒྱལ་ཁབ་ཁག་དང་ཉི་ཧོང་དབུ་ཁྲིད་རྣམ་པ་ཚོས། མཚོ་ཐོག་སྐྱེལ་འདྲེན་བདེ་འཇགས་མཉམ་ལས་ཀྱི་ལས་དོན་ཡར་རྒྱས་གཏོང་རྒྱུའི་མོས་མཐུན་བྱ་རྒྱུ་ཡིན་པའི་སྐོར་ལྷོ་རྒྱ་ནག་རྒྱ་མཚོའི་ནང་གི་ཛ་དྲག་གནས་སྟངས་ཇེ་ཆེར་འགྲོ་བའི་དཀའ་ངལ་སེལ་ཐབས་ཐད་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་རེས་གཟའ་སྤེན་པའི་ཉིན་འགོ་འཛུགས་གནང་བའི་ཉི་ཧོང་དང་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་རྒྱལ་ཁབ་ཁག་གི་དབུ་ཁྲིད་ཚོའི་ལྷན་ཚོགས་ཀྱི་སྤྱི་བསྒྲགས་ཟིན་བྲིས་ཤིག France གསར་འགྱུར་ལས་ཁང་ལ་ལག་སོན་བྱུང་བའི་ནང་བཀོད་ཡོད་པ་རེད། དེའི་རྒྱུ་མཚན་ནི་རྒྱ་ནག་གཞུང་གིས་རྒྱལ་ཁབ་གཞན་དང་བདག་དབང་གི་རྩོད་གཞི་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོའི་སྐྱེལ་འདྲེན་གྱི་མཚོ་ལམ་ཧ་ལམ་མང་ཆེ་བ་རྒྱ་ནག་གི་བདག་དབང་ཡིན་པ་ཤོད་བཞིན་ཡོད་པ་དང་མཚོ་ལམ་དེ་ནི་རྒྱལ་སྤྱིའི་མཚོ་ལམ་ལྟེ་གནས་ཤིག་ཀྱང་ཡིན་པར་བརྟེན་རྒྱ་ནག་གཞུང་གིས་རྩོད་གཞི་ཡོད་པའི་རྒྱ་མཚོ་དེའི་ཐོག་ལ་འཛིན་པའི་བཙན་འཛུལ་བྱ་སྤྱོད་ཤུགས་ཆེ་རུ་གཏོང་བཞིན་པ་དེ་ཡིས་རྒྱ་མཚོ་དེའི་ཁུལ་དུ་གནས་པའི་རྒྱལ་ཁབ་ཁག་དང་དེ་བཞིན་ཨ་མི་རི་ཀ་བཅས་ལ་ཁོང་ཁྲོ་སློང་བཞིན་ཡོད་པ་རེད། ཨ་མི་རི་ཀའི་ཉེ་བའི་མཐུན་གྲོགས་རྒྱལ་ཁབ་ཉི་ཧོང་ཕྱོགས་ནས་ཀྱང་ལྷོ་རྒྱ་ནག་རྒྱ་མཚོའི་ས་ཆའི་བདག་དབང་རྩོད་ལེན་བྱེད་བཞིན་པ་དང་ཆབས་ཅིག་རྒྱ་ནག་གཞུང་གི་ཕྱོགས་ནས་བདག་དབང་གི་རྩོད་གཞི་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོ་དེའི་ནང་དུ་དམག་དོན་གཞི་རྒྱ་ཆེ་རུ་གཏོང་བཞིན་པའི་ཁར་རྒྱ་ནག་གཞུང་གིས་ལྷོ་ཀོ་རི་ཡ་དང་ཨོ་སི་ཏྲེ་ལི་ཡ་གཙོས་པའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་ནང་གི་རྒྱལ་ཁབ་ཁག་དང་སྲུང་སྐྱོབ་ཀྱི་མཉམ་ལས་གོང་འཕེལ་གཏོང་རྒྱུ་སྔོན་ཚུད་ནས་འགོ་བཙུགས་ཟིན་ཡོད་པ་རེད། ཧྥ་རན་སི་གསར་འགྱུར་ལས་ཁང་ལ་ལག་སོན་བྱུང་བའི་ཉི་ཧོང་དང་ལྷོ་ཤར་ཨེ་ཤ་ཡའི་མཐུན་ཚོགས་རྒྱལ་ཁབ་ཚོའི་དབུ་ཁྲིད་རྣམ་པས་ད་རེས་གཟའ་མཇུག་ཏུ་མཇུག་སྒྲིལ་གནང་རྒྱུའི་ལྷན་ཚོགས་ཀྱི་མཇུག་བསྡོམས་སྤྱི་བསྒྲགས་ཀྱི་ཟིན་བྲིས་དེའི་ནང་དུ། ཉི་ཧོང་དང་ལྷོ་ཤར་ཨེ་ཤ་ཡའི་མཐུན་ཚོགས་རྒྱལ་ཁབ་ཚོས་ལྷོ་རྒྱ་ནག་རྒྱ་མཚོའི་ཐོག་སྐྱེལ་འདྲེན་སྲུང་སྐྱོབ་ཀྱི་ལས་དོན་མཉམ་ལས་གནང་རྒྱུ་གཙོས་པའི་རྒྱལ་ཁབ་རྣམས་ཀྱི་སྲུང་སྐྱོབ་ལས་དོན་རྣམས་ནུས་ཤུགས་ཆེ་རུ་གཏོང་རྒྱུའི་ཁས་ལེན་གནང་རྒྱུ་ཡིན་པ་རེད་འདུག་ད་དུང་ཉེ་ཆར་རེས་གཟའ་ལྷག་པའི་ཉིན་ཉི་ཧོང་གཞུང་གིས་ཉེ་ཆར་ལྷོ་རྒྱ་ནག་གི་རྒྱ་མཚོའི་ཐོག་ཧྥི་ལི་པིན་སི་ཉ་འཛིན་མཁན་ཚོར་དགོས་མཁོའི་བཟའ་བཅའ་དང་ཁོང་ཚོའི་གྲུ་གཟིངས་ཀྱི་རྡོ་སྣུམ་སྐྱེལ་འདྲེན་བྱེད་མཁན་གྱི་ཧྥི་ལི་པིན་གཞུང་གི་གྲུ་གཟིངས་ལ་རྒྱ་ནག་གཞུང་གི་གྲུ་གཟིངས་ཀྱིས་འགོག་རྐྱེན་དང་བཀག་འགོག་བྱེད་པའི་ཚབས་ཆེའི་བྱ་སྤྱོད་དེ་ནི་ཧ་ཅང་སེམས་ཁྲལ་བྱེད་ཡུལ་ཞིག་ཡིན་པ་ནན་བརྗོད་གནང་ཡོད་པ་རེད། ད་དུང་ཕྱི་ཟླ་བཅུ་གཅིག་པའི་ནང་ཧྥི་ལི་པིན་སྲིད་འཛིན་ཉི་ཧོང་དུ་འཚམས་འདྲིར་ཕེབས་སྐབས་ཉི་ཧོང་གཞུང་གིས་ཧྥི་ལི་པིན་ལ་མཚོ་ཐོག་གྲུ་གཟིངས་ཉོ་རྒྱུ་དང་མཚོ་ཐོག་ནས་གཞན་གྱི་གྲུ་གཟིངས་མཐོང་ཐུབ་པའི་འཕྲུལ་ཆས་མཁོ་སྤྲོད་བྱ་རྒྱུའི་ཁས་ལེན་གནང་བ་མ་ཟད་རྒྱལ་ཁབ་གཉིས་པོའི་མཚོ་ཐོག་གི་བདག་དབང་གི་ས་ཆའི་ཐོག་ལ་དམག་དཔུང་འགྲེམས་འཇོག་ཡོང་ཐབས་ཀྱི་ཐད་ལ་བཀའ་བསྡུར་ཡང་གནང་ཡོད་པའི་གནས་ཚུལ་འཁོད་འདུག།
ཨ་མི་རི་ཀས་ཐའེ་ཝན་ལ་ཆེས་ཡར་ཐོན་གྱི་དམག་འཁྲུག་ལ་མཁོ་བའི་འཕྲུལ་ཆས་མ་གནས་ཨ་སྒོར་སུམ་བརྒྱ་ཙམ་བཙོང་བསྒྱུར་གནང་རྒྱུ་ཡིན་འདུག་དེ་ཡང་རྒྱལ་ས་ཝ་ཤིང་ཏོན་ནས་རུ་ཏྲ་གསར་འགྱུར་ལས་ཁང་གིས་ཁ་སར་གནས་ཚུལ་སྤེལ་བའི་ནང། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་ཐའེ་ཝན་གྱི་བདེ་སྲུང་ལས་དོན་ཡར་རྒྱས་གཏོང་ཆེད། ཆེས་ཡར་ཐོན་གྱི་དམག་འཁྲུག་ལ་མཁོ་བའི་འཕྲུལ་ཆས་མ་གནས་ཨ་སྒོར་སུམ་བརྒྱ་གནང་གཏན་འཁེལ་བའི་སྐོར་ཨ་མི་རི་ཀའི་པེན་ཏ་ཀོན་དམག་དོན་ལས་ཁང་གིས་གསུངས་བཞག་ཨ་མི་རི་ཀས་ཁྲིམས་ཐོག་ནས་ཐའེ་ཝན་གྱི་བདེ་སྲུང་སྲུང་སྐྱོབ་བྱ་དགོས་པའི་ཆ་ནས་ཐའེ་ཝན་ལ་དམག་དོན་གོ་མཚོན་ཡང་སེ་འཚོང་གི་ཡོད་པ་དང། དེ་ནི་ཨ་མི་རི་ཀ་དང་རྒྱ་ནག་དབར་མི་མཐུན་པའི་དངངས་འཚབ་ཀྱི་འབྱུང་ཁུངས་ལྟ་བུ་ཞིག་ཀྱང་ཆགས་ཀྱི་ཡོད་པ་རེད། ཨ་མི་རི་ཀའི་པེན་ཏ་གོན་དམག་དོན་ལྷན་ཁང་གི་རྒྱལ་སྲུང་མཉམ་འབྲེལ་ལས་ཁང་གིས་ཨ་རིས་ཐེ་ཝན་ལ་གོ་མཚོན་འཚོང་རྒྱུ་དེ་ནི་ཐེ་ཝན་གྱི་དམག་དོན་བཀོད་སྒྲིག་དང་སྟངས་འཛིན། འབྲེལ་ལམ་དང་ཀམ་པུ་ཊར་རམ། སིའི་ཕོར་ཡི་ནུས་ཚད་ལ་རྒྱབ་སྐྱོར་བྱ་ཆེད་ཡིན་པ་གསུངས་བཞག། ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་ཨ་མི་རི་ཀས་ཐེ་ཝན་ལ་དམག་དོན་གོ་མཚོན་འཚོང་བ་དེས་ཟུང་འབྲེལ་གྱི་ཐོག་ནས་རྒོལ་འཛིང་དང། སྟངས་འཛིན་གྱི་ཐབས་ཇུས་ནུས་པ་ལྡན་པ་ཡོང་རྒྱུར་ཕན་ཐོགས་ཡོང་ངེས་ཡིན་པ་གསུངས་བཞག་དེ་བཞིན་ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་རྒྱ་ནག་དམར་ཤོག་གིས་ཐེ་ཝན་མཚོ་གླིང་ཁུལ་ཡང་སེ་དྲག་པོའི་དམག་མིའི་ལས་འགུལ་སྤེལ་ནས། ཨ་མི་རི་ཀ་ལའང་ཉེན་ཁ་ཆེན་པོ་བཟོ་གི་ཡོད་པ་རེད་ཅེས་གསུངས་བཞག་ཨ་མི་རི་ཀས་ཐེངས་འདིའི་གོ་མཚོན་འཚོང་རྒྱུ་དེ་ནི་ཟླ་བ་གཅིག་ཙམ་གྱི་ནང་ཚུད་འཚོང་ཐུབ་པ་གནང་བའི་རེ་བ་ཡོད་པ་དང། ཐའེ་ཝན་གྱིས་ཨ་མི་རི་ཀ་ལ་དམག་དོན་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་གནང་བཞག་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་གྲོས་ཚོགས་ལ་སྙན་སེང་ཞུས་པའི་རྗེས། གོ་མཚོན་འཚོང་རྒྱུ་དེ་འགོ་འཛུགས་བྱ་རྒྱུ་ཡིན་འདུག།
གཤམ་ལ་མཚོ་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་གཞུང་གིས་ཕྱི་རྒྱལ་དུ་གནས་སྡོད་བྱེད་མཁན་རྒྱ་ནག་གཞུང་དང་ཆབ་སྲིད་ཀྱི་ལྟ་སྤྱོད་མི་མཐུན་མཁན་གྱི་ཧོང་ཀོང་བ་གང་ཞིག་གི་མིང་ཟུར་འདོན་བྱས་པ་རྣམས། འཛིན་བཟུང་བྱ་ཐབས་སུ་གནས་ཚུལ་མཁོ་འདོན་བྱེད་མཁན་ལ་དངུལ་གྱི་བྱ་དགའ་སྤྲོད་རྒྱུ་ཡིན་པ་བཤད་འདུག་དེ་ཡང་རྒྱ་ནག་གཞུང་དང་ཆབ་སྲིད་ཀྱི་ལྟ་བ་མི་མཐུན་མཁན་ཧོང་ཀོང་བ་ཕྱི་རྒྱལ་དུ་གནས་སྡོད་བྱེད་མཁན་གྱི་མིང་ཟུར་འདོན་བྱས་པ་རྣམས་འཛིན་བཟུང་བྱ་ཐབས་ཀྱི་ཆེད་དུ་རྒྱ་ནག་གཞུང་གིས་དངུལ་གྱི་བྱ་དགའ་སྤྲོད་རྒྱུ་བཀོད་ཁྱབ་བཏང་བ་དེའི་ཐོག་ལ་ཕྱིའི་རྒྱལ་ཁབ་ཀྱི་གཞུང་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་སྐྱོན་བརྗོད་དྲག་པོ་བྱེད་བཞིན་ཡོད་པ་རེད། དེ་ནི་རྒྱ་ནག་གཞུང་གིས་ཧོང་ཀོང་ནང་གཏན་འབེབས་བྱས་པའི་རྒྱ་ནག་རྒྱལ་ཡོངས་བདེ་འཇགས་ཁྲིམས་གཞི་ཟེར་བ་འགལ་འཛོལ་བྱེད་མཁན་གྱི་ནག་ཉེས་ཕོག་པའི་རྒྱ་ནག་གཞུང་དང་ཆབ་སྲིད་ཀྱི་ལྟ་བ་མི་མཐུན་མཁན་ཧོང་ཀོང་བ་ཁྱོན་མི་བཅུ་གསུམ་ཕྱི་རྒྱལ་དུ་ཡོད་པ་དེ་དག་འཛིན་བཟུང་བྱ་ཐབས་སུ་གནས་ཚུལ་མཁོ་འདོན་བྱེད་མཁན་ལ་ཧོང་ཀོང་ཌོ་ལར་ས་ཡ་གཅིག་གམ་ཨ་སྒོར་འབུམ་གཅིག་དང་ཉིས་ཁྲི་བརྒྱད་སྟོང་གི་བྱ་དགའ་སྤྲོད་རྒྱུ་ཡིན་པ་བཤད་ཡོད་པ་རེད། རྒྱ་ནག་ཕྱི་སྲིད་ལྷན་ཁང་མགྲིན་ཚབ་པ་མའོ་ཉིང་གིས་པེ་ཅིང་དུ་ཚོགས་པའི་འཆར་ཅན་གསར་འགོད་ལྷན་ཚོགས་ཐོག་ལ་ཕྱིའི་རྒྱལ་ཁབ་ཀྱི་སྐྱོན་བརྗོད་ལ་རྒྱ་ནག་གཞུང་གིས་ངོས་ལེན་བྱེད་ཀྱི་མ་རེད། འཛིན་བཟུང་བྱ་རྒྱུའི་བཀོད་ཁྱབ་དེ་ནི་དགོས་གལ་ཆེ་བ་དང་བདེན་པ་ར་སྤྲོད་བྱས་པ་ཞིག་དང་རྒྱལ་སྤྱིའི་ཁྲིམས་ལུགས་དང་ལག་ལེན་ནང་དུ་ཚུད་ཡོད་པ་རེད། ཧོང་ཀོང་གི་རྒྱལ་ཡོངས་བདེ་འཇགས་ཁྲིམས་གཞིར་མིང་ཆད་དང་ཁྲིམས་ལུགས་ལ་ཐེ་བྱུས་བྱེད་མཁན་གཞུང་སྒེར་ཚོ་མཐའ་གཅིག་ཏུ་ངོ་རྒོལ་ཡོད་ཚུལ་བཤད་ཡོད་པ་རེད་འདུག། ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་རེས་གཟའ་པ་སངས་ཉིན་ཧོང་ཀོང་ཉེན་རྟོག་པས་སླར་ཡང་ཕྱི་རྒྱལ་དུ་ཡོད་པའི་ཧོང་ཀོང་གི་དམངས་གཙོའི་ལས་འགུལ་སྤེལ་མཁན་མི་ལྔ་ལ་རྒྱ་ནག་གཞུང་གིས་ཧོང་ཀོང་ཐོག་ལ་གཏན་འབེབས་བྱས་པའི་རྒྱ་ནག་རྒྱལ་ཡོངས་བདེ་འཇགས་ཁྲིམས་གཞི་ཟེར་བ་འགལ་འཛོལ་བྱས་པའི་ཉེས་མིང་བཙུགས་ཏེ་ཁོང་ཚོ་འཛིན་བཟུང་ཐུབ་རྒྱུར་གནས་ཚུལ་མཁོ་འདོན་བྱེད་མཁན་ལ་དངུལ་གྱི་བྱ་དགའ་སྤྲོད་རྒྱུ་ཡིན་པ་བཤད་ཡོད་པ་རེད། དེའི་ཐད་མའོ་ཉིང་གིས། མི་ལྔ་པོ་དེ་དག་གིས་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་གི་མིང་ཙམ་དེའི་ཐོག་ནས་ཧོང་ཀོང་ནང་བརྟན་ལྷིང་མེད་པ་བཟོས་ནས་རྒྱ་ནག་རྒྱལ་ཡོངས་བདེ་འཇགས་ཁྲིམས་གཞིར་ཉེན་ཁ་ཅན་དུ་ལྷུང་ཡོད་པའི་སྐོར་བཤད་ཡོད་པ་རེད། གོང་གསལ་མི་ལྔ་པོ་དེ་དག་ནང་ནས་གཅིག་ནི་བུད་མེད་ཇོ་ཨེ་སུའུ་ཞུ་བ་ཁོང་ཨ་མི་རི་ཀའི་ཁེ་རོ་ལེ་ནཱ་ས་གནས་སུ་སྐྱེས་ཏེ་ཕྲུ་གུའི་སྐབས་ཧོང་ཀོང་དུ་གནས་སྤོས་བྱས་པ་ཞིག་ཡིན་ཞིང་ཁོང་གིས་ང་ཨ་མི་རི་ཀའི་མི་སེར་ཞིག་ཡིན་པ་དང་དེ་རིང་སྔ་དྲོའི་གསར་འགྱུར་མཐོང་སྐབས་ངས་སོ་སོའི་རྒྱལ་ཁབ་ནང་དམངས་གཙོ་དང་རང་དབང་ལོངས་སུ་སྤྱོད་པར་ཧོང་ཀོང་གཞུང་གིས་ང་འཛིན་བཟུང་བྱ་རྒྱུ་དང་ང་འཛིན་བཟུང་བྱེད་པར་ཧོང་ཀོང་གི་ཌོ་ལར་ས་ཡ་གཅིག་གི་བྱ་དགའ་སྤྲོད་རྒྱུའི་བཀོད་ཁྱབ་བཏང་བ་མཐོང་བྱུང་ཞེས་སྤྱི་ཚོགས་དྲ་ལམ་ཐོག་ལ་བྲིས་ཡོད་པ་རེད་འདུག། ཧོང་ཀོང་ནང་རྒྱལ་ནང་བདེ་སྲུང་དང་འབྲེལ་བའི་ཐོག་ནས་འཛིན་བཟུང་བཀག་ཉར་གྱི་འོག་ཡོད་པའི་ཧོང་ཀོང་གསར་འགྱུར་ལས་ཁང་གི་ཕྱུག་བདག་ཇིམ་མི་ལའེ་ལགས་སུ་རིང་མིན་རེས་གཟའ་ཟླ་བའི་ཉིན་ཁྲིམས་བཤེར་བྱ་རྒྱུ་ཡིན་པ་དང། ཁོང་གི་བུས། བདུན་ཕྲག་རྗེས་མའི་ཁྲིམས་བཤེར་དེ་བཞིན་འཁྲབ་སྟོན་ཙམ་ལས་ཐག་གཅོད་དེ་ནི་དེ་སྔ་ནས་གཏན་འབེབས་ཟིན་པ་ཞིག་ཡིན་ཀྱང། ཁོང་གི་ཕས་རང་ཉིད་ལ་བདེན་པ་ཡོད་པར་ཡིད་ཆེས་གནང་ནས་ཁྲིམས་གཏུག་གནང་བར་སྤོབས་པ་ཡོད་ཅེས་བཤད་བཞག་དེ་ཡང་ཐའེ་པེ་ནས་རོའེ་ཊར་གསར་འགྱུར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་ནག་གིས་ཧོང་ཀོང་ནང་རྒྱལ་ནང་བདེ་སྲུང་གི་ཁྲིམས་གཞི་གཏན་འབེབས་བྱས་པར་བརྟེན། ཇི་མི་ལའེ་ཁོང་ལ་ཁྲིམས་ཞིབ་བྱ་རྒྱུར་དུས་ཡུན་རིང་པོ་ཞིག་སྒུག་དགོས་བྱུང་བའི་རྗེས། བདུན་ཕྲག་རྗེས་མའི་རེས་གཟའ་ཟླ་བའི་ཉིན་ཁྲིམས་བཤེར་བྱ་རྒྱུ་ཡིན་པ་དང། གལ་སྲིད་ནག་ཉེས་ར་སྤྲོད་བྱུང་བ་ཡིན་ན། ཁོང་གིས་ཨ་མི་རི་ཀ་ཐེ་བའི་ཕྱི་རྒྱལ་བ་དང་ངན་པ་ཁ་མཐུན་བྱས་པའི་ནག་ཉེས་འོག་ཁོང་ལ་ཚེ་བཙོན་གྱི་ཉེས་ཆད་ཕོག་སྲིད་པ་རེད། ལོ་ན་བདུན་ཅུ་དོན་དྲུག་ལ་སོན་པ་ཇི་མི་ལའེ་ཁོང་ནི་ཧོང་ཀོང་གི Apple Daily ཞེས་པའི་དམངས་གཙོར་རྒྱབ་སྐྱོར་བྱེད་མཁན་གྱི་ཉིན་རེའི་གསར་ཤོག་འགོ་འཛུགས་བྱ་མཁན་དང། རྒྱུན་དུ་རྒྱ་ནག་དམར་ཤོག་ཚོགས་པའི་འགོ་ཁྲིད་ལ་སྐྱོན་བརྗོད་བྱ་མཁན་ཞིག་རེད། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཧོང་ཀོང་ནང་ལ་དམངས་གཙོའི་ངོ་རྒོལ་གྱི་ལས་འགུལ་གཞི་རྒྱ་ཆེན་པོ་ཞིག་བྱུང་བའི་རྗེས་ཁོང་ལ་ཉེས་འཛུགས་འདྲ་མིན་བཙུགས་ཡོད་པ་དང། ཁོང་གི་གསར་འགྱུར་ལས་ཁང་དེས་བོགས་མར་གཏོང་ལེན་བྱ་ཕྱོགས་ཀྱི་ཐད་ངན་ཇུས་བཤམས་ནས་མགོ་སྐོར་བཏང་བའི་ཉེས་འཛུགས་ཀྱི་འོག་ད་ལྟ་ཁོང་ལོ་ལྔ་དང་ཟླ་བ་དགུ་ཡི་བཙོན་འཇུག་ཁྲིམས་ཆད་འོག་བཙོན་ཁང་ནང་ཡོད་མུས་ཡིན་འདུག་ཁོང་གིས་ནག་ཉེས་དེར་ངོས་ལེན་མ་གནང་བའི་ཐོག་བསྐྱར་དུ་ཁྲིམས་བཤེར་ཡོང་བའི་ཞུ་གཏུག་བརྒྱབ་པ་བཞིན་རེས་གཟའ་ཟླ་བའི་ཉིན་ཁྲིམས་བཤེར་གསར་པ་ཞིག་བྱ་རྒྱུ་འགོ་འཛུགས་བྱ་གི་ཡོད་པ་རེད། ཐེ་ཝན་ནང་གཏན་སྡོད་བྱེད་མཁན་ཁོང་གི་བུ་སུ་ཕཱ་སི་ཊིན་ལའེ་ཞུ་བས་རྒྱལ་ས་ཐའེ་པེ་རུ་རོའེ་ཊར་གསར་འགྱུར་ལས་ཁང་ལ། ཐེངས་འདིའི་ཁྲིམས་བཤེར་གྱི་ཐོག་གཞུང་གིས་བསྐོ་གཞག་བྱས་པའི་ཁྲིམས་དཔོན་གསུམ་ཡོད་པ་ལས། ཁྲིམས་དོན་ཐག་གཅོད་བྱ་སྐབས་བཤེར་དཔང་མི་གཅིག་ཀྱང་མེད་པ་དེ་ནི་ངོ་ཚ་དགོས་པ་ཞིག་རེད་ལ། ཁྲིམས་བཤེར་དེ་ནི་ཟློས་གར་འཁྲབ་སྟོན་ཙམ་ལས་མཇུག་འབྲས་ནི་སྔོན་ནས་ཐག་གཅོད་ཟིན་པ་ཞིག་རེད་ཅེས་བཤད་བཞག།
ཨ་མི་རི་ཀས་རྒྱ་ནག་གཞུང་གིས་ཐའེ་ཝན་གྱི་འོས་བསྡུར་ཐེ་ཇུས་བྱས་ན་མི་འགྲིག་པའི་ཉེན་བརྡ་བཏང་འདུག་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་རེས་གཟའ་པ་སངས་ཉིན་ཨ་མི་རི་ཀས་ཡོང་ལ་ཉེ་བའི་ཐའེ་ཝན་སྲིད་འཛིན་འོས་བསྡུར་རྒྱ་ནག་གི་ཕྱོགས་ནས་ཐེ་ཇུས་བྱ་རྒྱུ་མེད་པའི་ཉེན་བརྡ་བཏང་བ་དང་ཆབས་ཅིག་ཕྱོགས་ཚང་མའི་སྤྱོད་ཚུལ་ཐད་ལ་འགན་འཁྲི་འཁུར་དགོས་པའི་འབོད་སྐུལ་ཡང་གནང་ཡོད་ཅིང། ཐའེ་ཝན་འོས་བསྡུ་ཆེན་མོ་དེ་ནི་རིང་མིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་འཁེལ་གྱི་ཡོད་པ་དེའི་ཐོག་ལ་རྒྱ་ནག་མི་དམངས་འཐུས་མིའི་ཚོགས་ཆེན་དང། ཨ་མི་རི་ཀའི་གྲོས་ཚོགས་གཙོས་པའི་གཟབ་ནན་གྱིས་དོ་སྣང་ཆེན་པོ་བྱེད་བཞིན་ཡོད་པ་ནི་ཐེ་ཝན་འོས་བསྡུ་དེ་ནི་ཐེ་ཝན་ཐོག་ལ་བཙན་འཛུལ་བྱེད་འདུན་ཡོད་པའི་རྒྱ་ནག་དང་ཐེ་ཝན་གྱི་མ་འོངས་པའི་འབྲེལ་བའི་ཐག་གཅོད་ཞིག་ཏུ་ངོས་འཛིན་གནང་གི་ཡོད་པ་རེད། དེར་བརྟེན་རྒྱ་ནག་ནང་དུ་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་པ་སྐུ་ཞབས Nicholas Burns ཞུ་བས་ཐེ་ཝན་འོས་བསྡུ་དེ་ནི་འཇིགས་སྐུལ་དང་ཞེད་སྣང་བཙན་དབང་མེད་པའི་ཁར་ཕྱོགས་ཚང་མས་ཐེ་ཇུས་མེད་པར་རང་དབང་ལྡན་པའི་ཐོག་ནས་ཡོང་བར་ང་ཚོ་ཨ་མི་རི་ཀའི་ཕྱོགས་ནས་རེ་བ་དང་འདུན་པ་ཆེན་པོ་བཅངས་བཞིན་ཡོད་ཅེས་དང་ད་དུང་ཐེ་ཝན་ནི་ཨ་མི་རི་ཀ་དང་རྒྱ་ནག་ཕན་ཚུན་གྱི་འབྲེལ་ལམ་ཛ་དྲག་བཟོ་མཁན་གྱི་གནད་དོན་གཙོ་བོ་ཞིག་ཡིན་ལ་ཐེ་ཝན་ནི་ཨ་མི་རི་ཀའི་གལ་ཆེའི་མཐུན་ཕྱོགས་ཤིག་ཀྱང་རེད། ཨ་མི་རི་ཀའི་ཕྱོགས་ནས་ད་རེས་ཀྱི་ཐེ་ཝན་འོས་བསྡུ་ནང་ཐེ་ཇུས་བྱེད་རྒྱུ་མིན་ལ་མ་འོངས་པའི་འོས་བསྡུར་ཡང་ཐེ་ཇུས་བྱེད་རྒྱུ་མིན་ཞེས་གསུངས་འདུག། ཐེ་ཝན་ནི་དེང་རབས་ཀྱི་འཕྲུལ་ཆས་ལ་དགོས་མཁོ་ཆེ་བའི་ཆིབས་བཟོ་སྐྲུན་བྱེད་མཁན་གཙོ་བོ་ཞིག་ཡིན་པ་དང་ཐེ་ཝན་མཚོ་འགག་ནི་དངོས་ཟོག་སྐྱེལ་འདྲེན་བྱེད་མཁན་གྱི་རྒྱལ་སྤྱིའི་ཚོང་ལམ་ཡང་ཁེལ་ཡོད་པར་བརྟེན། སྐུ་ཞབས Nicholas Burns མཆོག་གིས་ཉེ་ཆར་རྒྱ་ནག་གཞུང་གིས་ལྷོ་རྒྱ་ནག་རྒྱ་མཚོའི་ཐོག་ལ་སྤེལ་བའི་བྱ་སྤྱོད་གནས་སྟངས་ལ་གཟིགས་ཏེ་རྒྱ་ནག་གཞུང་གིས་རྒྱ་གར་དང་ཞི་བདེ་རྒྱ་མཚོའི་ནང་སྟོབས་ཤུགས་ཆེ་རུ་གཏོང་རྒྱུའི་འདུན་པ་ཡོད་པ་རེད་ཅེས་གསུངས་པ་དང་ད་དུང་ཨ་མི་རི་ཀ་དང་རྒྱ་ནག་ནི་དམག་དོན་དང་དཔལ་འབྱོར་གྱི་གནད་དོན་ཐོག་ལ་ཐུག་པའི་སྐབས་ཕན་ཚུན་འགྲན་རྩོད་ཀྱི་འབྲེལ་བའི་ནང་གནས་ཡོད་པ་རེད་ཅེས་གསུངས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། བྱང་ཀོ་རི་ཡའི་ཕྱི་འབྲེལ་མི་སྣའི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་ནག་ནང་ལ་ལྟ་སྐོར་བྱ་མུས་ཡིན་པ་དང་སྐུ་ཚབ་ཚོགས་ཆུང་དེས་རྒྱ་ནག་དང་བྱང་ཀོ་རི་ཡའི་དབར་ཕན་ཚུན་མཉམ་ལས་དང་འབྲེལ་ལམ་ཡར་རྒྱས་གཏོང་ཕྱོགས་སོགས་ཀྱི་ཐད་གྲོས་མོལ་གནང་རྒྱུ་ཡིན་འདུག་འདི་ནི་ཀོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་རྗེས་བྱང་ཀོ་རི་ཡས་རིམ་བཞིན་ས་མཚམས་སྒོ་ཕྱེ་ནས་ཁྱིམ་མཚེས་རྒྱལ་ཁབ་དང་ལྷན་ཚོང་འབྲེལ་བསྐྱར་གསོ་བྱ་རྒྱུ་དེ་འགོ་འཛུགས་བྱས་པ་ཞིག་ཡིན་པ་རེད། དེ་ཡང་སི་ཨོལ་ནས་རོའེ་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། བྱང་ཀོ་རི་ཡའི་ཕྱི་འབྲེལ་བློན་ཆེན་གཞོན་པ་པག་ཡོང་ཧོ་དང་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་གཞོན་པ་སོང་ཝེ་ཏིང་རྣམ་གཉིས། འཐབ་ཇུས་ཀྱི་མཉམ་ལས་བྱ་ཕྱོགས་དང་ལྷག་པར་དུ་ཡུལ་གྲུ་གཉིས་ཀྱི་མཐུན་སྒྲིལ་གོང་འཕེལ་གཏོང་ཕྱོགས་སོགས་ཀྱི་ཐད་རེས་གཟའ་པ་སངས་ཉིན་གྲོས་མོལ་གནང་ཡོད་ལུགས། KCNA ཞེས་པའི་གསར་འགྱུར་ལས་ཁང་གིས་སྤྱི་བསྒྲགས་ཤིག་སྤེལ་བའི་ནང་བཤད་འདུག་ཀྱང་ཞིབ་གསལ་འགྲེལ་བརྗོད་བྱས་མེད་པ་རེད་བཞག། ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཕྱི་ཟླ་དང་པོའི་ནང་བྱང་ཀོ་རི་ཡས་ཀོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་འགོས་ཁྱབ་མ་ཡོང་བའི་ཆེད་ཡུལ་དེའི་ས་མཚམས་ཁག་སྒོ་བརྒྱབ་པའི་རྗེས་ཕྱིའི་རྒྱལ་ཁབ་ཏུ་ཆབ་སྲིད་པའི་འགོ་ཁྲིད་སྐོར་སྐྱོད་བྱ་རྒྱུ་དེ་ཧ་ཅང་དཀོན་པོ་ཞིག་ཡིན་ཀྱང། ད་ལན་བྱང་ཀོ་རི་ཡའི་ཕྱི་འབྲེལ་མི་སྣའི་སྐུ་ཚབ་ཚོགས་ཆུང་རྒྱ་ནག་ཏུ་ཕྱིན་ནས་རྒྱ་ནག་གི་འགོ་ཁྲིད་དང་ལྷན། ཆབ་སྲིད་ཀྱི་གནད་དོན་གྱི་ཐད་གྲོས་མོལ་བྱས་པ་ཞིག་ཡིན་པ་རེད། ཉེ་སྔོན་ཕྱི་ཟླ་དགུ་པའི་ནང། བྱང་ཀོ་རི་ཡའི་དབུ་ཁྲིད་ཀིམ་ཇུང་ཨུན་ར་ཤི་ཡའི་ནང་ལ་ཕྱིན་ནས་ར་ཤི་ཡའི་སྲིད་འཛིན་ཝ་ལ་ཌི་མིར་པུ་ཊིན་དང་ཐུག་འཕྲད་བྱས་པ་དེ་ནི། ཀོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་རྗེས་ཀིམ་ཇུང་ཨུན་ཕྱི་རྒྱལ་དུ་ཕྱིན་པ་ཐོག་མ་དེ་ཡིན་པ་རོའེ་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་འདུག། མཱ་ཡ་མཱ་རམ་འབར་མའི་གྲངས་ཉུང་མི་རིགས་གྱེན་ལོག་ཤོག་ཁག་བཅས་ཀྱིས་དྲག་པོའི་དབང་འཛིན་སྒྲིག་འཛུགས་ཀྱི་དབང་འོག་ཏུ་ཡོད་པའི་གྲོང་གསེབ་ཞིག་ལ་དབང་བསྒྱུར་བྱས་འདུག་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་རེས་གཟའ་སྤེན་པའི་ཉིན་འབར་མའི་ཇུན་ཊ་དྲག་པོའི་གཞུང་ལ་གྱེན་ལོག་བྱེད་མཁན་གྱི་གྲངས་ཉུང་མི་རིགས་འཐབ་འཛིང་ཤོག་ཁག་ཞིག་གིས་འབར་མའི་ཤན་མངའ་སྡེའི་ནང་གི་ཚོང་ལས་ཀྱི་གྲོང་ཚོ། གཞུང་གི་དྲག་པོའི་སྒྲིག་འཛུགས་ཀྱི་དབང་འོག་ནས་བཙན་བཟུང་བྱས་པའི་སྐོར་བཤད་ཡོད་པ་དང། དེ་ནི་རྒྱ་ནག་གཞུང་གིས་རེས་གཟའ་ཕུར་བུའི་ཉིན་འབར་མའི་ནང་གི་འཐབ་འཁྲུག་གནས་སྐབས་མཚམས་འཇོག་ཡོང་བའི་འབོད་སྐུལ་ཞུས་པའི་ཉིན་གཅིག་རྗེས་དེར་བཙན་བཟུང་བྱས་པའི་གནས་ཚུལ་དེ་ཐོན་ཡོད་པ་རེད། འབར་མའི་གྲངས་ཉུང་མི་རིགས་གྱེན་ལོག་ཤོག་ཁག་སྟེ། AA། ཟེར་བ་དང། MNDAA འམ་རྒྱལ་ཡོངས་དམངས་གཙོ་ཕྱོགས་སྒྲིལ་ཚོགས་པ། དེ་བཞིན TNLA ཟེར་བའི་གྲངས་ཉུང་མི་རིགས་གྱེན་ལོག་ཤོག་ཁག་གསུམ་མཉམ་སྒྲིལ་གྱིས་ཕྱི་ཟླ་བཅུ་བ་ནས་བཟུང་འབར་མའི་བྱང་ཕྱོགས་ཤན་མངའ་སྡེའི་ནང་གཞུང་གི་དྲག་པོའི་སྒྲིག་འཛུགས་ཀྱི་དམག་དཔུང་ཐོག་ལ་རྒོལ་རྡུང་བྱ་སྤྱོད་རིམ་པ་མང་པོ་ཞིག་སྤེལ་ཡོད་པ་རེད། གོང་གསལ་གྲངས་ཉུང་མི་རིགས་ཀྱི་མཐུན་ཕྱོགས་གྱེན་ལོག་ཤོག་ཁག་གསུམ་པོ་དེར་གཅེན་གཅུང་གི་མཐུན་གྲོགས་ཡང་ཟེར་བ་ཡིན་ཞིང། ཁོང་ཚོས་འབར་མའི་དྲག་པོའི་དམག་དཔུང་རྟེན་གཞི་བཙན་བཟུང་བྱས་པ་དང་རྒྱ་ནག་དང་ཚོང་འབྲེལ་ལྟེ་གནས་བྱེད་ཡུལ་གྱི་འབར་མའི་ས་མཚམས་ཀྱི་ཚོང་ལས་ས་ཁུལ་ཡང་བཙན་བཟུང་བྱས་པའི་སྐོར་ཤོད་ཀྱི་ཡོད་པའི་གནས་སྟངས་དེའི་ཐད་ལ་གནད་དོན་དབྱེ་ཞིབ་པས་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་འབར་མའི་ཇུན་ཏཱ་དྲག་པོའི་སྒྲིག་འཛུགས་ཀྱིས་དམངས་གཙོའི་གཞུང་མགོ་རྟིང་བསློགས་ནས་དྲག་པོས་སྲིད་དབང་འཛིན་པའི་གཞུང་དེར་དམག་དོན་གྱི་གདོང་ལེན་བྱ་དགོས་པའི་དཀའ་ངལ་ཆེན་པོ་ཞིག་ཡིན་པ་ངོས་འཛིན་གནང་གི་ཡོད་པ་རེད་འདུག། ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་རེས་གཟའ་ཕུར་བུའི་ཉིན་རྒྱ་ནག་གཞུང་གིས་གོང་གསལ་མཐུན་གྲོགས་གྱེན་ལོག་ཤོག་ཁག་གསུམ་པོ་དང་འབར་མའི་དྲག་པོའི་གཞུང་བར་གནས་སྐབས་མེ་འཕེན་མཚམས་འཇོག་ཡོང་བའི་འབོད་སྐུལ་གྱི་སྤྱི་བསྒྲགས་ཤིག་སྤེལ་ཡོད་པ་རེད། གོང་གསལ་མཐུན་གྲོགས་གྱེན་ལོག་ཤོག་ཁག་གསུམ་ནང་ནས MNDAA ཟེར་བའི་བཙན་བཟུང་འོག་ཏུ་གནས་པའི་ས་ཁུལ་ནང་ཞི་བའི་ཐོག་ནས་གནས་བཞིན་ཡོད་ཀྱང TNLA དང AA གྱེན་ལོག་ཤོག་ཁག་གིས་བཙན་བཟུང་བྱས་པའི་ས་ཁུལ་ནང་མུ་མཐུད་ནས་གཞུང་གི་དམག་དཔུང་དང་གདོང་ཐུག་འབྱུང་བཞིན་པ་མ་ཟད། TNLA ཟེར་བའི་གྱེན་ལོག་ཤོག་ཁག་གིས་འབར་མའི་ནམ་ཧྲན་ས་ཁུལ་ནང་གཟའ་འཁོར་གཉིས་ལྷག་རིང་གཏོར་རྒོལ་བྱ་སྤྱོད་སྤེལ་བའི་རྗེས་ས་ཁུལ་དེ་ནི་རེས་གཟའ་པ་སངས་ཉིན་བཙན་བཟུང་བྱས་པའི་སྐོར་བཤད་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་རྒྱ་ནག་གཞུང་གིས་བོད་ལ་ཤིས་ཙང་ཞེས་མིང་བསྒྱུར་གྱི་སྲིད་བྱུས་ལག་བསྟར་བྱས་པ་དེས་རྒྱ་གར་ལ་བདེ་འཇགས་ཤུགས་རྐྱེན་ཚབས་ཆེ་ཐེབས་རྒྱུ་ཡིན་པ་རྒྱ་གར་གནད་དོན་དབྱེ་ཞིབ་པ་ཚོས་འགྲེལ་བརྗོད་གནང་གི་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། རྒྱ་གར་གྱི་གཞུང་འབྲེལ་མི་སྣ་དང་གནད་དོན་དབྱེ་ཞིབ་པ་དེ་བཞིན་སྤྱི་དམངས་སོགས་ཀྱི་ཁྲོད་རྒྱ་གར་གྱི་ས་མཚམས་ནི་བོད་ཡིན་པ་ལས་རྒྱ་ནག་མིན་པའི་སྐོར་བགྲོ་གླེང་རབས་དང་རིམ་པ་བྱུང་མུས་ཡིན་པའི་དུས་སྐབས་འདིར་རྒྱ་ནག་གཞུང་གིས་བོད་དང་འབྲེལ་བའི་གཞུང་འབྲེལ་ཡིག་ཆ་དང་གསར་འགོད་གསལ་བསྒྲགས། ཆབ་སྲིད་དྲིལ་བསྒྲགས་སོགས་ཀྱི་ནང་བོད་ལ Tibet ཞེས་པའི་དབྱིན་ཡིག་ཐ་སྙད་དེའི་ཚབ་ཏུ་རྒྱ་ཡིག་གི་ཐ་སྙད་ཤིས་ཙང་ཞེས་པ་དེ་བཀོལ་སྤྱོད་བྱེད་འགོ་བཙུགས་ཡོད་པ་རེད། དཔེར་ན་ཉེ་ལམ་གསར་དུ་ཐོན་པའི་གནས་ཚུལ་ཞིག་ནི་ཕྱི་ཟླ་བཅུ་གཅིག་ཚེས་བཅུ་ཉིན་རྒྱ་ནག་གཞུང་གིས་བཏོན་པའི་རྒྱབ་ཤ་དཀར་པོའི་ཡིག་ཆའི་འགོ་བརྗོད་དུ། དུས་རབས་གསར་པའི་ནང་རྒྱ་ནག་དམར་ཤོག་གཞུང་གིས་ཤིས་ཙང་ཐོག་འཛིན་པའི་སྲིད་བྱུས CPC Policies on the Governance of Xizang in the New Era ཞེས་འཁོད་འདུག། གནད་དོན་དེ་དང་འབྲེལ་ནས་རྒྱ་གར་གྱི་གནད་ཡོད་མི་སྣ་དང་ཉམས་ཞིབ་པ་ཚོས་རྒྱ་ནག་གཞུང་གིས་དབྱིན་ཡིག་གི་ཐ་སྙད Tibet ཞེས་པའི་ཚབ་ཏུ་ཤིས་ཙང་ཞེས་མིང་བསྒྱུར་བྱས་པ་དེས་རྒྱ་གར་དང་བོད་ཀྱི་འབྲེལ་ལམ་དང། ལྷག་དོན་དུ་རྒྱ་གར་གྱི་ས་མཚམས་དང་བདེ་འཇགས་སོགས་ཀྱི་ཐོག་ལ་ཤུགས་རྐྱེན་ཚབས་ཆེན་ཐེབས་རྒྱུ་ཡིན་པ་བརྗོད་ཀྱི་འདུག་པ་མ་ཟད་འདི་ཚེས་བཅུ་གཉིས་ཉིན་རྒྱ་གར་གྱི India Today ཞེས་པའི་གསར་སྤེལ་ཁང་གིས་ཀྱང་དེའི་སྐོར་གནས་ཚུལ་བཀོད་སྤེལ་བྱས་ཏེ། བོད་ལ་ཤིས་ཙང་ཞེས་པའི་མིང་བསྒྱུར་བྱས་པ་དེས་རྒྱ་ནག་གཞུང་ཙམ་མིན་པར་བོད་ཀྱི་ལོ་རྒྱུས་ཐོག་འཁྱོག་བཤད་བྱེད་རྒྱུ་སྟབས་བདེ་རུ་ཕྱིན་ཡོད་ཚུལ་བརྗོད་འདུག།

ད་དུང་རྒྱ་ནག་གཞུང་གིས་དབྱིན་ཡིག་ཐ་སྙད Tibet ཞེས་པ་དེ་བོད་རང་སྐྱོང་ལྗོངས་གཅིག་པུར་གོ་གི་ཡོད་པ་ལྟ་བུ་བཟོས་པ་ནི་ད་བར་ལོ་རྒྱུས་དང་གང་གི་ཆ་ནས་ཤུགས་རྐྱེན་ཆེན་པོ་ཐེབས་ཡོད་འོན་ཀྱང་ད་སྐབས་དེ་ལས་ཉེན་ཁ་ཆེ་བར་གྱུར་ཡོད་ལྷག་པར་དུ་མིང་བསྒྱུར་བྱེད་པ་དེ་ཡིས་བོད་དང་རྒྱ་གར་གཉིས་བར་རིག་གཞུང་གི་ཐོག་ནས་འབྲེལ་བ་གཏིང་ཟབ་ཡོད་པ་དེ་ལ་ཡང་ཤུགས་རྐྱེན་ཐེབས་སྲིད་ཅེས་འགྲེལ་བརྗོད་གནང་བྱུང། དུས་རབས་ཉི་ཤུ་པའི་ལོ་རབས་བཞི་བཅུ་ཡི་ནང་རྒྱ་ནག་དམར་ཤོག་གཞུང་གིས་བོད་ལ་བཙན་འཛུལ་བྱས་པ་ནས་བཟུང་སྲིད་ཇུས་དང་དྲིལ་བསྒྲགས་སྣ་ཚོགས་ཀྱི་ལམ་ནས་བོད་ཀྱི་ལོ་རྒྱུས་དང་རིག་གནས་སོགས་ལ་འཁྱོག་བཤད་བྱས་ཡོད་པ་རེད་དཔེར་ན་རིག་གནས་གསར་བརྗེ་སྐབས་བོད་ཀྱི་ས་ཆ་དང་གཞུང་ལམ། གྲོང་གསེབ། ལས་ཁུངས་ཐ་ན་མིའི་མིང་སོགས་ལ་འགྱུར་བ་བཏང་སྟེ་རྒྱ་ནག་གི་ཁྱད་ཆོས་ལྡན་པའི་མིང་བཏགས་ཡོད་པ་རེད། ཡང་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི Observer Research Foundation ཉམས་ཞིབ་ལྟེ་གནས་ཁང་གི་ཉམས་ཞིབ་པ Kalpit Mankikar ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། Arunachal Pradesh as། རྒྱ་ནག་གཞུང་གིས་བོད་ཙམ་མ་ཟད་རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེ་ལ་ཡང་ཙང་ནན་ཞེས་མིང་བསྒྱུར་བྱས་ཏེ་རྒྱ་ནག་གི་ཆ་ཤས་ཡིན་ཚུལ་བརྗོད་པ་དེ་ཡིས་རྒྱ་གར་གྱི་རྒྱལ་སྲུང་ལ་བློ་འཚབ་བྱེད་ཡུལ་ཞིག་ཏུ་གྱུར་ཡོད། ལོ་རྒྱུས་རང་བཞིན་ལྡན་པའི་ས་ཁུལ་ཁག་ལ་མིང་བསྒྱུར་བྱས་པ་དེ་ནི་ལོ་མང་གོང་ནས་གྲ་སྒྲིག་བྱས་པའི་རྒྱ་ནག་གི་སྲིད་བྱུས་ཤིག་རེད་ལ། འདི་ནི་ཏཱ་ལའི་བླ་མ་སྐུ་འཕྲེང་བཅུ་བཞི་པའི་རྗེས་སུ། རྒྱ་ནག་གཞུང་གིས་བོད་དང་འབྲེལ་བའི་སྲིད་བྱུས་དང་འབྲེལ་བ་ཆེན་པོ་ཆགས་ཡོད་ཅེས་འགྲེལ་བརྗོད་གནང་བྱུང། གཞན་ཡང་བོད་ལ་ཤིས་ཙང་ཞེས་པའི་ཐ་སྙད་བྱུང་ཚུལ་ནི་དེ་སྔ་བོད་ལ་བཙན་པོའི་རྒྱལ་རབས་དང་ས་སྐྱའི་དབང་བསྒྱུར། ཕག་གྲུའི་རྒྱལ་རབས། གཙང་པའི་རྒྱལ་རབས། དེ་བཞིན་དགའ་ལྡན་ཕོ་བྲང་གི་སྲིད་གཞུང་སོགས་བྱུང་ཡོད་པ་ལས་གཙང་པ་རྒྱལ་པོས་དབང་བསྒྱུར་བྱས་པའི་སྐབས་བོད་ལ་ཤིས་ཙང་ཞེས་པའི་ཐ་སྙད་དེ་ཐོབ་ཡོད་པ་ལོ་རྒྱུས་སྨྲ་བ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད།

རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་ཀྱི་རེད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འགྲེལ་བརྗོད་གནང་ཡོད་པའི་སྐོར་ལ། བཞུགས་སྒར་དྷརམ་ས་ལ་ནས་འདི་གའི་གསར་འགོད་པ། བློ་བྷེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་ནང་བོད་ཕྲུག་ས་ཡ་བརྒལ་བ་རྒྱ་ནག་གཞུང་གིས་གཉེར་བ་གི་བཅའ་སྡོད་སློབ་གྲྭ་ཁག་ཏུ་བཙན་གྱིས་བཅུག་སྟེ། བོད་མིའི་ཆོས་ལུགས་གོམས་གཤིས་དང་སྐད་ཡིག་སོགས་མི་རིགས་ཀྱི་ངོ་བོ་རྩ་མེད་དུ་བཟོ་བཞིན་པར་བརྟེན། རྒྱ་ནག་གཞུང་གིས་བཅའ་སྡོད་སློབ་གྲྭ་གི་ལམ་ལུགས་དེ་འཕྲལ་དུ་མཚམས་འཇོག་བྱ་དགོས་པ་དང། བཅའ་སྡོད་སློབ་གྲྭའི་སྲིད་བྱུས་དང་འབྲེལ་ཡོད་ཀྱི་རྒྱ་ནག་དཔོན་རིགས་ཚོར་ཕྱི་རྒྱལ་དུ་ཡོང་བ་གི་ཐོངས་མཆན་བཀག་འགོག་བྱེད་དགོས་པ་སོགས་གསལ་འཁོད་ཀྱི་གྲོས་ཆོད་ཅིག་ཡུ་རོབ་གྲོས་ཚོགས་སུ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་བཞི་གི་ཉིན་མོར་བཞག་པ་དེས། རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་ངེས་རེད་ཅེས། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅོ་ལྔ་གི་ཉི་མ་འགྲེལ་བརྗོད་གནང་གི་འདུག། ཨ་ནི་གྲོས་ཆོད་ཀྱི་མཐའ་མ་དེ་ནང་ལོགས་ལ་དེ་བཤད་བསྡད་ཡོད་རེད་དེ་ཡིག་གྲོས་ཆོད་ཀྱི་ཡིག་ཆ་དེ་རྒྱ་ནག་གཞུང་ལ་ཕུལ་དགོས་ཡ། མཉམ་འབྲེལ་རྒྱལ་ཚོགས་ལ་ཕུལ་དགོས་ཡ། ཨ་ནི་ཡུ་རོབ་མཐུན་ཚོགས་ཀྱི་རྒྱལ་ཁབ་སོ་སོ་སུ་ལ་མ། ཕུལ་དགོས་ཡ་གི་གནས་སྟངས་དེ་ཡོད་དུས་བསམ་པ་ལ་རྒྱ་ནག་གཞུང་ནས་ཡང་ཏན་ཏན་ཤུགས་རྐྱེན་ཅིག་ཐེབས་ཀྱི་རེད་བསམ་གྱི་ཡོད་ག་རེ་ཟེར་ན་ད་བོད་རང་ནང་ལོགས་ལ་ང་ཚོ་བྱེད་ཐུབ་ཡས་གང་ཡང་མི་འདུག་བ། རྒྱ་ནག་གཞུང་གིས་བཙན་གནོན་ཤུགས་ཆེན་པོ་ཞིག་བྱེད་བསྡད་ཀྱི་ཡོད་དུས་བསམ་པ་ལ་ད་བོད་ནང་ལོགས་ལ་སྲིད་བྱུས་དེ་འདྲ་གཅིག་གི་འོག་ནས་འདོད་ནའི་འདྲ་མ་འདོད་ནའི་འདྲ་མ་བཏང་རང་བཏང་ཐུག་ཡས་ཀྱི་གནས་སྟངས་ཅིག་གྱུར་བསྡད་ཀྱི་ཡོད་རེད། གཞན་ཡང་སྲིད་སྐྱོང་མཆོག་ནས་སློབ་གྲྭའི་སྐད་ཡིག་དེ་གནས་སྟངས་གཅིག་དང་དེ་ལས་ཛ་དྲག་པོ་གཅིག་ནི་མཐོ་སློབ་སློབ་འཇུག་གི་ཡིག་ཚད་དེ་ཆ་ཚང་བོད་ཡིག་གི་ནང་མེད་པར་རྒྱ་ཡིག་ནང་བཟོ་བཞིན་པ་དེས་མ་འོངས་པར་བུ་ཕྲུག་ཚོས་བོད་ཡིག་སྦྱང་བ་ཡིན་ནའང། མཐོ་སློབ་ཏུ་ཞུགས་པར་དཀའ་ངལ་མང་བོ་ཟིག་འཕྲད་ངེས་ཡིན་པ་རང་བཞིན་གྱིས་གསལ་བོ་ཆགས་ཡོད་པས། ཡུ་རོབ་གྲོས་ཚོགས་ཀྱི་གྲོས་ཆོད་དགོངས་དོན་དེ་ཡུ་རོབ་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་ལས་གཞི་ཁག་ལག་བསྟར་ཚད་ལྡན་བཟོ་ཐུབ་ན། གནོན་ཤུགས་དེའི་འོག་ནས་རྒྱ་ནག་གཞུང་གིས་བསམ་བློ་མ་བཏང་རང་བཏང་ཆགས་ཀྱི་རེད་ཅེས་འགྲེལ་བརྗོད་གནང་གི་འདུག། ད་རིང་ཡོ་རོབ་མཐུན་ཚོགས་ཀྱི་གྲོས་ཚོགས་ཀྱི་ངོས་ནས་གྲོས་ཆོད་དེ་བཞག་པ་དང། དེའི་གི་དགོངས་དོན་ཨ་ནི་ཡོ་རོབ་ཀྱི་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་དང་ལས་གཞི་ཚོ་ལ་ལག་བསྟར་གཅིག་ཡང་མེད་ན་ཚད་དང་ལྡན་པ་གཅིག་བཟོ་ཐུབ་པ་ཡིན་ན་ཨ་ནི་ཏན་ཏན་རྒྱ་ནག་གཞུང་ལ་ཡང་ཤུགས་རྐྱེན་ཐེབས་པ་དང་རྒྱ་ནག་གཞུང་གི་ངོས་ནས་ད་ད་ལྟ་ཡོ་རོབ་མཐུན་ཚོགས་གཅིག་པུ་མ་ཡིན་པའི་གི་རྒྱལ་ཁབ་གཞན་པ་མང་པོའི་གི་བསམ་ཚུལ་བཏོན་ཡོད་རེད་དེའི་སྒང་ལ་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཅིག་གིས་བཏོན་ཡོད་པ་སོང་ཙང་དེའི་གི་གནོན་ཤུགས་ཀྱི་འོག་ནས་རྒྱ་ནག་གིས་བསམ་བློ་མ་བཏང་རང་བཏང་ཅིག་བྱེད་དགོས་ཡག་ཏན་ཏན་ཆགས་ཀྱི་རེད་བསམ་གྱི་འདུག་ཡིན་པ་ཡིན་ནའི་སྲིད་ཇུས་རང་ལ་འགྱུར་བ་ཐེབས་ཐུབ་ཡག་གི་ནུས་པ་ཡོད་དང་མེད་ཟེར་མཁན་དེ་ད་རྒྱ་ནག་འགོ་ཁྲིད་ཚོ་གི་བསམ་བློ་གཏོང་སྟངས་ལ་རག་ལས་ཀྱི་རེད་པ། ཡང་ཁོང་གིས་གྲོས་ཆོད་དུ་བཞག་ཐུབ་པ་ནི་འདས་པའི་ལོ་གཅིག་ལྷག་གི་རིང་དོན་གཅོད་ལས་ཁུངས་སོགས་ཀྱིས་དཀའ་ལས་བརྒྱབ་པ་གི་གྲུབ་འབྲས་ལ་བརྟེན་ནས་བྱུང་བ་ཟིག་སྟེ། ད་ལྟའི་གྲོས་ཆོད་འདི་ནི་ངོ་བོ་གཅིག་དང་དེའི་རྗེས་ལ་ཨ་མི་རི་ཁ་གི་གྲོས་ཚོགས་སུ་བོད་ཀྱི་ལོ་རྒྱུས་དང་གནས་བབ་སོགས་ལ་གྲོས་ཆོད་འཇོག་ཐུབ་ཐབས་དང། གོང་ས་མཆོག་གི་ཡང་སྲིད་དང་འབྲེལ་བ་གི་ཐད་དུ་ད་ལྟའི་འདིར་ཚིག་གི་སྙིང་བསྡུས་ཟིག་མ་གཏོགས་མེད་སྟབས། དེ་ཚོ་ཁ་གསལ་ཆགས་པ་གི་གྲོས་ཆོད་དུ་འཇོག་ཐུབ་པར་ང་ཚོས་མུ་མཐུད་ནས་འབད་བརྩོན་བྱེད་རྩིས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ད་ད་ལྟ་གྲོས་ཆོད་དེ་ངོ་གཅིག་རེད་དེའི་རྗེས་ལ་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་དང་གནས་བབ་དེ་ཚོ་སྒང་ལ་གྲོས་ཆོད་དེ་འདྲ་བཞག་ཐུབ་པ་དང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡང་སྲིད་དང་འབྲེལ་བའི་གི་ཐོག་ནས་ཡིན་པ་ཡིན་ནའི་ད་ལྟ་འདི་ལ་ཚིག་དེ་སྙིང་བསྡུས་ཅིག་མ་གཏོགས་ཡོད་མ་རེད། དེ་ཚོ་དེ་ཞིག་ཁ་གསལ་རུ་བཞག་ཐུབ་ཡས་ལ་ཆ་བཞག་བྱས་ནས་གྲོས་ཆོད་བཞག་ཐུབ་ཡས་ལ་ང་ཚོ་མུ་མཐུད་ནས་འབད་བརྩོན་ཞུ་དགོས་ཀྱི་ཡོད་རེད་འདི་ཞུ་གི་ཡིན་ཞེས་བཤད། ཡུ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་ཐུབ་པ་དེ་ནི་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ནས་སྟངས་འཛིན་དང་སྦྲགས། སྦེལ་ཇམ་དོན་གཅོད་ཀྱིས་གཙོ་འགན་བཞེས་ཏེ་འདས་པའི་ལོ་གཅིག་ལྷག་གི་རིང་དཀའ་ལས་བརྒྱབ་ནས་ཡུ་རོབ་མཐུན་ཚོགས་ཀྱི་བོད་ཀྱི་གྲོགས་པོ་ཚོ་དང་མཉམ་རུབ་ཀྱིས་བྱུང་བ་ཟིག་དང། གྲོས་ཆོད་དགོངས་དོན་ཡུ་རོབ་མཐུན་ཚོགས་ཀྱི་མངའ་ཁོངས་རྒྱལ་ཁབ་ཉི་ཤུ་རྩ་བདུན་ནས་ངེས་པར་དུ་ལག་བསྟར་གནང་དགོས་སུ་གྱུར་ཡོད་པར་བརྟེན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་གྲོས་ཆོད་དེར་སྔ་ཕྱིར་དཀའ་ལས་བརྒྱབ་མཁན་ཚང་མར་ཐུགས་རྗེ་ཆེ་ཡང་ཞུས་གནང་ཡོད་པ་མ་ཟད།

ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན། ཐེངས་འདིའི་རྡ་སའི་ཉིན་དེབ་ལེ་ཚན་ནང་བོད་ནང་གི་རྩོམ་པ་པོ་གྲགས་ཅན་ནགས་ཚང་ནུས་བློའི་དཔེ་དེབ་གསར་པ་ནགས་ཚང་གཞོན་ནུའི་རང་མཚང་ཞེས་པའི་དཔེ་དེབ་སྐོར་ལ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་སུ་བློ་བཟང་དགེ་ལེགས་ལགས་བཀའ་འདྲི་ཞུས་པའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་ཡིན།
ཐེངས་འདིའི་ལེ་ཚན་ནང་བོད་ནང་གི་རྩོམ་པ་པོ་གྲགས་ཆེན་ནགས་ཚང་ནུས་བློ་ཡི་དཔེ་དེབ་གསར་པ་ནགས་ཚང་གཞོན་ནུ་ཡི་རང་མཚང་ཞེས་པའི་དཔེ་དེབ་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་དང་ལྷན་དུ་གླེང་མོལ་ཞུ་རྒྱུ་ཡིན། ཐོག་མར་བདུན་ཕྲག་འདིའི་ནང་བཞུགས་སྒར་རྡ་རམ་ས་ལའི་ཁུལ་དུ་བྱུང་བའི་གནས་ཚུལ་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་བཞུགས་སྒར་དུ་ཧི་མ་ལ་ཡའི་དུས་སྟོན་ཐེངས་ཉི་ཤུ་རྩ་བདུན་པ་དེ་སྲུང་བརྩི་ཞུས་ཡོད་པའི་སྐོར་དང། ཡང་བཞུགས་སྒར་དུ་མགོན་པོ་ཡི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་ཞེས་པ་ཞིག་དབུ་འབྱེད་གནང་ཡོད་པའི་སྐོར། དེ་བཞིན་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་སྨྱུག་དཔེ་སྐྲུན་ཁང་གིས་བྲག་གཡབ་མོ་སྡོམ་ཚང་གི་ཡ་ང་བའི་ལོ་རྒྱུས་ཞེས་པའི་དཔེ་དེབ་ཞིག་དབུ་འབྱེད་གནང་ཡོད་པའི་སྐོར་བཅས་སྙན་སྒྲོན་ཞུ་རྒྱུ་ཡིན། གསར་འགྱུར་རྒྱས་པ་ཁག་གཤམ་ལ་རིམ་པས་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་བཅུ་ནས་བཅུ་གཅིག་བར་ཉིན་གྲངས་གཉིས་ཀྱི་རིང་བོད་ཀྱི་ཟློས་གར་ཚོགས་པ་ཡི་ཚོགས་ཁང་དུ་ཧི་མ་ལ་ཡའི་དུས་སྟོན་ཐེངས་ཉི་ཤུ་རྩ་བདུན་པ་དེ་སྲུང་བརྩི་གནང་ཡོད་པ་དང། ཉིན་མཐའ་མའི་མཇུག་བསྡོམས་མཛད་སྒོའི་ཐོག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དམིགས་བསལ་སྐུ་མགྲོན་དུ་གདན་ཞུས་ཆེད་ཕེབས་གནང་སྟེ་གསུང་བཤད་གནང་བའི་ནང། ཧིན་བོད་བར་ལོ་ངོ་སྟོང་ཕྲག་མང་པོའི་ལོ་རྒྱུས་དང་ཆོས་དང་རིག་གཞུང་སོགས་དམིགས་བསལ་གྱི་འབྲེལ་བ་ནན་པོ་ཡོད་པ་རེད། རྒྱ་གར་ནི་བོད་མི་བཙན་བྱོལ་བ་རྣམས་ལ་འདས་པའི་ལོ་ངོ་དྲུག་ཅུ་ལྷག་རིང་ཁྱིམ་ལྟ་བུ་ཞིག་ཏུ་གྱུར་ཡོད། རྒྱ་གར་གཞུང་མང་གཉིས་ནས་ད་བར་རྒྱབ་སྐྱོར་གཡོ་བ་མེད་པར་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཞིང། ལྷག་དོན་དུ་ཧི་མ་ཅལ་མངའ་སྡེ་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཞུགས་གནས་ཡིན་པ་མ་ཟད་བོད་མིའི་སྒྲིག་འཛུགས་ཀྱང་འདིར་ཆགས་པར་དམིགས་བསལ་ཐུགས་རྗེ་ཆེ་ཞུས་ཡོད་པ་རེད། ཡང་ཟླ་བ་དེའི་ཚེས་དགུ་ཉིན་བཞུགས་སྒར་རྡ་རམ་ས་ལར་ཆགས་པའི་བཙུན་དགོན་དགེ་ལྡན་ཆོས་གླིང་གི་ཉེ་འཁྲིས་སུ་མགོན་པོའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་ཞེས་པ་ཞིག་དངོས་སུ་དབུ་འབྱེད་གནང་འདུག་ཅིང། སྒེར་གཉེར་ལོ་རྒྱུས་དཔེ་མཛོད་ཁང་འདི་ཡི་དམིགས་ཡུལ་གཙོ་བོ་ནི་བོད་རིགས་དང་འབྲེལ་ཆེ་བའི་ལོ་རྒྱུས་སྤྱི་དང་ལྷག་དོན་དུ་བོད་ཀྱི་ལོ་རྒྱུས་རིག་པ་དང་གཞུང་ལུགས་ལོ་རྒྱུས་ཀྱི་ལག་ལེན་དངོས་ཐད་བཅས་ནས་རིན་ཐང་གི་ལྟ་ཚུལ་ཁ་སྣོན་རྒྱག་རྒྱུ་དང་དམིགས་བསལ་ལོ་རྒྱུས་དཔེ་མཛོད་ཁང་གི་ངོ་བོར་དུས་རབས་རིམ་བྱུང་གི་བོད་ཀྱི་ལོ་རྒྱུས་རྐྱང་པའི་དཔེ་ཆ་དང་དེའི་ཐོག་གཞན་སྐད་དམ་གཞན་མི་རིགས་སོགས་ཀྱི་བོད་དང་འབྲེལ་བའི་སྐོར་གྱི་ལོ་རྒྱུས་དཔེ་ཆ་དང་ཡིག་ཆ་ཅི་རིགས་སོགས་མཆིས་པ་རྣམས་མཁོ་སྒྲུབ་གསོག་ཉར་གྱིས་དུས་རབས་དང་མཐུན་པའི་ལྟ་ཀློག་དང་འཆད་ཉན་བྱེད་སའི་ཁོར་ཡུག་ཞིག་བསྐྲུན་རྒྱུ་ཡི་ཆོས་རིག་གི་ངོ་བོ་རྒྱུན་འཛིན་ཐུབ་རྒྱུ་དེ་ཡིན་པ་དཔེ་མཛོད་ཁང་དེ་ཉིད་ཀྱི་སྦྱིན་བདག་མགོན་པོ་ལགས་ཀྱིས་གསུངས་ཡོད་པ་རེད། ཡང་ཕྱི་ཟླ་བཅུ་གཉིས་ཚེས་བཅོ་ལྔ་ཉིན་བཞུགས་སྒར་དུ་རྩོམ་པ་པོ་ཨ་མ་བློ་གྲོས་ཆོས་མཚོ་ལགས་ཀྱིས་བྲིས་ཏེ་ལོ་ཙཱ་བ Matthew ལགས་ཀྱིས་དབྱིན་ཡིག་ཏུ་ཕར་བསྒྱུར་གནང་བའི་བྲག་གཡབ་མོ་སྡོམ་ཚང་གི་ཡ་ང་བའི་ལོ་རྒྱུས་ཞེས་པའི་དཔེ་དེབ་ཞིག་དབུ་འབྱེད་གནང་ཡོད་པ་དང། དཔེ་དེབ་དེ་ནི་རྒྱ་ནག་གཞུང་གིས་བཙན་གྱིས་བོད་ས་དབང་བསྒྱུར་བྱས་པའི་སྐབས་བོད་མདོ་ཁམས་ཁུལ་དུ་གཏོར་བཤིག་ཚབས་ཆེན་བཏང་བའི་ཁྲོད་བོད་མི་ཁྱིམ་ཚང་ཞིག་ལ་དཀའ་སྡུག་ཇི་ལྟར་འཕྲད་ཡོད་པའི་གནས་ཚུལ་རྣམས་རྩོམ་པ་པོ་རང་ཉིད་ཀྱི་མྱོང་བ་དང་སྦྲགས་བཀོད་པ་བྱས་པ་ཞིག་ཡིན་འདུག། དཔེ་དེབ་ཀྱི་ནང་དོན་གཙོ་བོ་ནི་ད་དུང་ཉི་ཚེ་བཅུ་ཉག་བཅུ་ཉག་བརྒྱུད་ལ་ཟིང་འཁྲུག་ཡོད་དེ་ནས་ནི་རྩིས་ལེན་མངའ་བདག་ཕུད་དེ་ནས་ནི་ནོར་གྱི་བཟའ་ཚང་མི་འགྲོ་རྒྱུ་ཡོད་རེད་དེ་ནི་ནི་ད་སྔ་མི་ཚེ་ལ་མ་བརྩོན་འཁྲུག་ནི་འོ་ལོས

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བཞུགས་སྒར་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་རེད། གཤམ་ལ་བོད་ཀྱི་རྩོམ་པ་པོ་གྲགས་ཅན་ནགས་ཚང་ནུས་བློ་ཡིས་དཔེ་དེབ་གསར་པ་ནགས་ཚང་གཞོན་ནུ་ཡི་རང་མཚང་ཞེས་པའི་དཔེ་དེབ་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་དང་ལྷན་དུ་གླེང་མོལ་ཞུ་རྒྱུ་ཡིན། ཨ་ནི། དཔེ་དེབ་དེ་བཞིན་ཉེ་ལམ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་དབུ་འབྱེད་གནང་ཡོད་པ་རེད། ཉི་མ་ལགས་ང་ཚོའི་རྡ་རམ་ས་ལའི་སྒྲ་འཇུག་ཁང་ནང་ལ་ཡར་ཕེབས་བྱས། ཨ་ནི། དུས་ཚོད་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།

པཱ་ལགས་གྲོངས་པ་དང་དེའི་རྗེས་ལ་དྭ་ཕྲུག་ཁང་ནང་ལྷག་མཐའ་མའི་དུས་ཀྱི་ནགས་ཚང་ཞི་ལུའི་སྐྱིད་སྡུག་ཟེར་ཏེ་ཐ་མ་ཁོ་རང་ཆུ་དམར་སློབ་སྦྱོང་ལ་ཡར་ཞུགས་པའི་སྐབས་ལ་ཡར་དུ་མཇུག་རྫོགས་ཀྱི་ཡོད་རེད་ད་ད་ལྟ་ནགས་ཚང་གཞོན་ནུའི་རང་མཚང་ཟེར་ཏེ་ཁོ་རང་གཙོ་བོ་གཞོན་ནུའི་སྐབས་ཀྱི་ལོ་རྒྱུས་འདྲ་བོ་ཆགས་འདུག་དར་མའི་སྐབས་ཀྱི་ལོ་རྒྱུས་འདྲ་བོ་ཆགས་འདུག་འགོ་བཙུགས་སྟངས་དེ་ཆུ་དམར་སློབ་ཆུང་ནས་བཟུང་སྟེ་སློབ་སྦྱོང་ད་ག་རང་ནས་བཟུང་སྟེ་ཐ་མ་ད་ལྟ་ཁོ་རང་གིས་ད་ལོ་སུམ་ཅུ་གི་རིང་ག་ལ་ཡར་ཆུ་དམར་རྫོང་ལ་ཡར་ཞབས་ཞུ་བསྒྲུབས་བྱས་དེ་གི་ད་སྐོར་གྱི་ཉམས་མྱོང་འདྲ་བོ་ཆགས་འདུག་དགུ་བཅུ་གོ་གྲངས

འོང་བའི་སྐབས་དཔེར་ན་གཅིག་སྟོང་དགུ་བརྒྱ་དྲུག་ཅུའི་ལོ་ནས་བཟུང་སྟེ་ད་དུ་བྱས་ནས་སློབ་གྲྭར་ཞུགས་འོང་པའི་སྐབས་ལ་སྐབས་དེ་དུས་ཀྱི་ད་བོད། ཆོལ་ཁ་གསུམ་ག་བ་ག་ས་ལ་ཡང་ད་ཅིག་དམངས་གཙོའི་བཅོས་བསྒྱུར་ཟེར་ཡང་འདྲ་བོ་དང་དེ་འབྲེལ་གྱི་ལས་གཞི་མང་པོ་ཅིག་རྐྱེན་པས་ད་བོད་ཡུལ་ལ་ཡང་ཨ་ནི་རྒྱ་མི་གི་བཙན་འཛུལ་སླེབས་ཚར་ཟིན་ཙང་མུ་གེ་དང་རྐྱེན་པས་དེ་འདྲའི་དཀའ་ངལ་ཤུགས་ཆེན་པོ་ཞིག་སླེབས་པ་རེད་དེ་ཚོ་ཆ་ཚང་ཅིག་ཁོ་རང་གི་ལོ་རྒྱུས་ནང་ལ་འཁོད་དེ་བ་ད་ག་ནང་བཞིན་གི་ད། དྲུག་ཅུ་རེ་ལྔ་ནས་བཟུང་སྟེ་ཨ་ནི། བདུན་ཅུ། དོན་དྲུག་དོན་བདུན་དང་དེ་གམ་སུ་བར་དུ་རིག་གནས་གསར་བརྗེ་སླེབས་བྱས་དེའི་གི་སྐབས་ཀྱི་ཡང་བོད་ཆོལ་ཁ་གསུམ་ག་བ་ག་ས་ལ་རིག་གནས་གསར་བརྗེ་གི་དཀའ་སྡུག་མང་པོ་ཅིག་མྱངས་པ་དེ་ཚོ་ཡི་ཁོ་རང་གི་དེབ་ནང་ལོག་ལ་ད། ཁོ་རང་ཡི་འབྱུང་ས་དེ་ཆུ་དམར་ལེབ་རྫོང་རེད་དེ་ལས་གང་ལྟར་དེའི་གི་གནས་ཚུལ་དེ་མང་པོ་ཅིག་ང་རང་ཚོ་དང་ཡང་ཤུགས་ཆེན་པོ་འབྲེལ་བ་ཡོད་དེ་བ། བྱས་ཙང་ཁོ་རང་གི་ལོ་རྒྱུས་དེ་ད་མི་སྒེར་གཅིག་གི་ལོ་རྒྱུས་ཙམ་མ་ཡིན་པར་ང་རང་ཚོ་བོད་སྤྱི་པའི་གི་གི་ལོ་རྒྱུས་དང་བོད་སྤྱི་པའི་གི་ཆགས་འཇིག་དང་ཐད་ཀར་འབྲེལ་བ་ཡོད་དེ་བ་དེ་ཡིན་ཙང་དེའི་གི་སྒང་ནས་ཅིག་སོ་སོ་སྒེར་ལ་ཡིན་ནའི་དཔེ་ཚོར་ཤུགས་ཆེན་པོ་འདྲ་བོ་ཅིག། སྤྲད་ཡོང་གི་འདུག་ད་ག་ནང་བཞིན་ད་ཁོ་རང་གི་གཙོ་ཆེ་ཤོས་དེ་ཁོ་རང་མི་ཚེའི་ལོ་རྒྱུས་དེ་དངོས་གནས་གཅིག་སེམས་འགུལ་ཐེབས་པ་དེ་འདྲ་འདྲ་བོ་ཞིག་འདུག་དཔེར་ན་ཆ་བཞག་ན། ཁོ་རང་གི་སློབ་སྦྱོང་བྱེད་ས་དེ་ད་གུང་ཁྲན་ཏང་གིས་བཙུགས་བཞག་པའི་སློབ་གྲྭ་ཅིག་ནང་སློབ་སྦྱོང་བྱས་རེད། ད་ག་ནང་བཞིན་གི་ད་དེ་འདྲའི་ཅིག་གི་ཐོན། ཨ་ནི་རྗེས་ལ་ཡང་ཁོ་རང་ཆུ་དམར། རྫོང་ལ་ཡང་ད་ཅིག་དང་པོ་ཉེན་རྟོག་པ་གི་ལས་ཀ་བྱས་དེ་ནས་རིམ་པས་རིམ་པས་རིམ་པས་གོ་གནས་ཡར་མཐོ་རུ་ཕྱིན་མཐོ་རུ་ཕྱིན་བྱས་ཨ་ནི་རྫོང་མཐའ་མ་དེ་ལ་ཡང་ད་ཁོ་རང་རྫོང་དཔོན་གཞོན་པ་གི་གོ་གནས། རག་པ་རེད་ད་ག་ནང་བཞིན་ཁྲིམས་དཔོན་གཞོན་པ་གི་གོ་གནས་རག་པ་རེད་རྫོང་རིམ་པ་གི་དེ་རྗེས་ལ་ཡང་ཡུལ་ཤུལ་ཁུལ་ལ་ཡང་དུ་སྐྱེས་ནས་ཁྲིམས་ཁང་ནང་ལ་ཕྱག་ལས་གནང་ཡོད་དེ་འདྲའི་གི་ད་གོ་གནས་མཐོ་པོ་དེ་འདྲའི་རག་ཡོད་རེད་ཨ་ནི་ཡིན་ནའི་ཡང་ད་ཁོ་རང་གི་ཕྱག་ལས་གནང་བའི་སྐབས་ལ་ག་དུས་ཡིན་ན་སོ་སོ་གི་མི་རིགས་དེ་རྩ་ཆེན་པོ་བརྩི་ཡ་བོད་མི་རིགས་དེ་རྩ་ཆེན་པོ་བརྩི་ཡ་ད་ག་ནང་བཞིན་གི་ཁོ་རང་དཔོན་པོ་ཡིན་པའི་སྐབས་གི་གཏམ་བཤད་དེ་ཚོ་ཡིག་ཆ་དེ་ཚོ་བལྟས་པ་ཡིན་ན་ཅིག་བོད་ཀྱི་སྐད་ཡིག་དང་ཨ་ནི་གཅིག་ནང་ཆོས་དང་ད་ག་ནང་བཞིན་དགོན་སྡེ་ཁག་ལ་སློབ་གྲྭ་བཙུགས་ཡག་དེ་ཚོ་གི་གནད་འགག་སྒང་ལ་ཤུགས་ཞེ་བོ་རྒྱག་གི་ཡོད་པ་ད་ག་ནང་བཞིན་འབྲོག་པ་མང་ཚོགས་ཀྱི་འཚོ་བའི་སྒང་ལའང་ཁོ་རང་གི་ག་དུས་ཡིན་ན་ཤུགས་ཞེ་བོ་རྒྱག་གི་ཡོད་པ་ད་དེ་ཚོ་མཐོང་དུས་ཙ་ན་གཅིག་སེམས་འགུལ་ཐེབས་པོ་འདྲ་བོ་ཅིག་ཞེ་བོ་ཅིག་འདུག་ད་ག་ནང་བཞིན་རིག་གནས་གསར་བརྗེ་སྐབས་ལ་ད་བོད་མི་བླ་དཔོན་མང་པོ་ཅིག་ལ་དཀའ་ངལ་འཕྲད་པ་དེ་ཁོ་རང་གི་ཉེན་རྟོག་པ་གི་དབང་ཆ་དེ་བེད་སྤྱོད་བཏང་བྱས་དེ་འདྲའི་མང་པོ་ཅིག་དཀའ་ངལ་ནས་སེལ་ཐུབ་ཡག་གི་དེ་འདྲའི་འབད་རྩོལ་མང་པོ་ཅིག་གནང་ཡོད།

ལོ་སུམ་ཅུ་གི་རིང་ཀ་ལ་ཡ་དང་ཀ་ད་དང་པོ་དེ་ལ་དགེ་རྒན་གྱི་ལས་ཀ་བྱས་པ་རེད་དེ་རྗེས་ལ་ཡ་དགེ་རྒན་ལས་ཀ་བྱས་ལ་ཡ་འབའ་དགོན་ཡུལ་ཚོ་གི་ཉེན་རྟོག་པ་ཆགས་པ་རེད། ལོ་དྲུག་བདུན་ཅིག་ལ་ཉེན་རྟོག་པའི་ལས་ཀ་བྱས་རེད། ཉེན་རྟོག་པ་ལས་ཀ་དེ་དང་པོ་ཁོ་རང་རྩ་བ་ཉིད་བྱེད་འདོད་མེད་པ་དེ་འདྲ་རེད་ཤག་ཡིན་ནའི་ལས་ད་ཁོ་རང་ཅིག་དེ་དུས་བསམ་པ་གོང་ཁྲན་ཏང་གི་ནང་ལོགས་ལ་འཛུལ་ཡོད་རེད་ཁོ་རང་གོང་ཁྲན་ཏང་གི་ནང་ལོགས་འཛུལ་ཡོད་དུས་ས་ནི་ད་སྒང་ནས་མ་ཅིག་རྩ་འཛུགས་ཀྱི་ག་ག་རེ། ལས་ཀ་ག་རེ་སྤྲད་པ་ནི་ད་ག་རང་ཁོང་ཚོ་སྒྲུབ་དགོས་གི་དང་ཅིག་ཁོ་རང་ཚོ་འགྲོ་སྟངས་ཀྱི་ཆ་ནས་ཁྲིམས་ཀྱི་འགྲོ་སྟངས་ཆ་ནས། དེ་དུས་ས་ནི་ཁོ་ཉེན་རྟོག་པ་གི་ལས་ཀ་དེ་བྱེད་པར་མ་འདོད་བཞིན་དུ། དེ་ནས་རིམ་པས་རིམ་པས་རིམ་པས་ཁོ་ཉེན་རྟོག་པ་ལས་ཀ་བྱེད་འོང་དུས་ས་ནི། དེ་ལ་ཡ་ཅིག་ཉེན་རྟོག་པ་གི་དབང་ཆ་དེ་བེད་སྤྱོད་བཏང་རྗེས་ཨ་ནི་བོད་མི་མང་པོ་ཅིག་ལ་རིག་གནས་ཐར་རྗེས། རིག་གནས་གསར་བརྗེའི་སྐབས་ལ་དཀའ་ངལ་འཕྲད་བསྡད་པ་དེ་འདྲ་མང་པོ་ཅིག་ཁོ་རང་གི། ཨ་ནི་དཀའ་ངལ་དེ་ནས་ཐར་ཐུབ་པ་བཟོས་ཐུབ་ཤག་བྱས་ཙང་དེའི་སྒང་ནས་ཨ་ནི་ག་ལེ་ག་ལེ་ཁོ་རང་སྤྲོ་བ་འདྲ་བ་ཅིག་ཕེབས་རྗེས། ཨ་ཉེན་རྟོག་པ་ལས་ཀ་དེ་ལ་ཡ་སྒྲུབ་འདོད་ཡོད་པ་བྱས་ནས་དེ་ནས་ལས་ད་ལོ། བདུན་བརྒྱད་རྗེས་ལ་ཡ་ཡང་བསྐྱར། ད་ཁྱོད་རང་ཡིན་གཅིག་མིན་གཅིག་རྫོང་ལ་སླེབས་དགོས་རེད། རྫོང་ཁྲིམས་ཁང་ནང་ལ་ཁྲིམས་དཔོན་གཞོན་པ་ལས་ཀ་བྱེད་དགོས་རེད། ད་དེའི་དང་པོ་ཁོ་རང་ཁྱོན་ནས་བྱེད་འདོད་མེད་པ་བྱས། རྗེས་ལ་ཡང་རིམ་པས་རིམ་པས་རིམ་པས་ཁོ་རང་ཁྲིམས་ཁང་ནང་ལས་ཀ་བྱེད་དུས་ཙམ་ནས་ཁྲིམས་ལུགས་ཀྱི་སྒང་ནས་སློབ་སྦྱོང་མང་པོ་ཞིག་བྱས། ད་ཡིན་ནའི་དེའི་སྒང་ལ་ཁོ་རང་སྒེར་ལ་ཡ་དཀའ་ངལ་མང་པོ་འཕྲད་ཀྱི་འདུག་དཔེར་ན་ཆ་བཞག་ན། ཁྲིམས་སློབ་སྦྱོང་ཚད་མཐོ་བོ་ག་ལ་ག་ཙམ་བྱས་བྱས་ཁོ་རང་ཞིང་ཆེན་གྱི་སློབ་གྲྭ་དེ་འདྲར་ཕྱིན་ཤག་རྐང་བཙུགས་ནས་ད་ནང་བཞིན་གྱི་རྒྱ་ནག་དབུས་ཀྱི་སློབ་གྲྭ་དེ་འདྲའི་རྐང་བཙུགས་ནས་ཁྲིམས་སྦྱང་བར་འགྲོ་བྱས་ཨ་ནི་ལས་དོན་ད་ག་རང་གི་བྱེད་དུས་ཆེ་ས་དེ་ཚོའི་ཁྲིམས་ཡིག་མང་པོ་ཞིག་མཐོང་འོང་དུས་ཙ་ནས་ད་རྒྱ་ནག་གི་ཁྲིམས་ཡིག་ནང་ལོགས་ལ་མི་ཚང་མ་འདྲ་མཉམ་ཡིན་པ་དང་ཨ་ནི་མི་རིགས་སོ་སོ་ཚོ་ལ་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་ཡ་ཐོབ་ཐང་ཡོད་པ་དང་ད་ད་ནང་བཞིན་དེ་འདྲའི་མང་པོ་སྙིང་རྗེ་མང་པོ་ཞིག་འཁོད་བསྡད་ཡོད་རེད་ཡིན་ནའི་དོན་དངོས་ཐོག་ལ་ཡ

དེ་ཚོ་མེད་པ་བྱས་ད་ཅིག་ཧྲུའུ་ཅི་མང་ཆེ་ག་དུས་ན་ཅིག་རྒྱ་མི་རེད་ད། ཨ་ནི་ཁོ་རང་གཉིས་ཀྱི་སྐབས་ལ་ཡ་ལྟ་བ་མ་མཐུན་པ་དང་ད་ནང་བཞིན་གྱི་ཨ་ནི་ཁོ་རང་གིས་ཅིག་ལས་ཀ་མང་པོ་ཅིག་ལ་ཡ་ཧྲུའུ་ཅི་དེ་གི་བཀག་འགོག་བྱེད་ཀྱི་ཡོད་པ་དང། ཨ་དེ་ཡིན་ཙང་ད་ཧྲུའུ་ཅི་དེ་གི་སྒེར་སེམས་ཀྱི་སྒང་ནས་ཁོ་ལ་ཡ་གནོད་སྐྱེལ་ཡ་ཆབ་སྲིད་སྒང་ནས་དཔེར་ན་ཆ་བཞག་ན་ཆབ་སྲིད་བཙོན་པ་ཨ་ནི་བླ་མ་ཅིག་དང་ཁོ་རང་གཉིས་འབྲེལ་བ་ཡོད་ཟེར་ཡ་འདྲ་བ་ད་ད་རྒྱ་ནག་ལ་ངོ་རྒོལ་བྱེད་མཁན་བླ་མ་ཅིག་དང་ཁོ་གཉིས་འབྲེལ་བ་ཡོད་ཟེར་གི་འབྲེལ་བ་བཏགས་ཡ་གི་སྒང་ནས་ཨ་ནི་ཅིག་གནོད་སྐྱེལ་ཡ་ཐབས་ཤེས་བཏང་ཡ། ཨ་དེའི་སྒང་གནོད་བྱེད་མ་ཐུབ་ཙང་ཨ་ནི་ཁོ་རང་ཡིན་པ་ན་ཆོས་ལུགས་དད་པ་དང་དེ་འདྲའི་སྒང་ནས་དངོས་གནས་དྲང་གནས་ད་ཅིག་བོད་མི་ག་ལ་རང་ཚུགས་ཡོད་མཁན་ཅིག་རེད་ཤག་དེའི་སྒང་ནས་ཡང་གོང་ཁྲན་ཏང་ཡོན་ཅིག་རེད་ཨ་ནི་ཁྱོད་ལ་ཡང་ཆོས་ལུགས་དད་པ་ཡོད་ཨ་དེ་ནོར་འཁྲུལ་རེད་ཟེར་ནས་ཡིག་ཆ་ཁྱབ་བསྒྲགས་བྱས་ཨ་ད་དེ་འདྲ་བྱས་ནས་ད་མཐའ་མའི་ཐད་དུ་ཁོ་རང་གཉིས་ཀ་ད་འཁྲུག་པ་ཤོར་རྗེས་ཨ་ནི་ཁོ་རང་གི་ཧྲུའུ་ཅི་དེ་ལ་ཡང་ག་ལ་འགྲམ་སྟོང་ནང་གཞུས་རྗེས་འགྲམ་པ་ལ་གཞུས་རྗེས་ཨ་ནི་ཁོ་རང་ཅིག་ལས་ཀ་དང་ཆ་ཚང་ཅིག་བཞག་དགོས་འཁེལ་བ།

འཁེལ་ཚར་བའི་རྗེས་ལ་ད། མུ་མཐུད་ནས་རྫོང་དཔོན་ཆགས་ཡ་གི་རེ་བ་ཤུགས་ཆེན་པོ་འདུག། ཨ་ནི་དེ་ཡིན་དུས་ས་ནི་ད་ཡུལ་ཤུལ་ཁུལ་གྱི་ཧྲུའུ་ཅི་སྐབས་དེ་དུས་ཙམ་པ་ཧྲི་ཀོ་ཧྲི་ཟེར་ཡ་ཅིག་རྒྱ་མི་རྒྱ་དཔོན་ཞིག་འདུག་ཁོ་རང་ཡིན་ན་ཅིག། ཡུལ་ཤུལ་ཁུལ་ལ་ཡུལ་ཤུལ་ད་ནི་ཆུ་དམར་རྫོང་ལ་སླེབས་པའི་སྐབས་ལ་ཡ་ད་ཅིག། ཚུལ་མིན་གྱི་སྤྱོད་པ་དེ་འདྲ་མང་པོ་འཁྲབ་ཀྱི་འདུག་དཔེར་ན་ཆ་བཞག་ན།

སྤྱི་ཚོགས་ནང་ལ་ཤུགས་རྐྱེན་ག་འདྲ་བོ་ཅིག་བྱས་ཀྱི་རེ་བ་རེ་བརྒྱབ་གི་ན། ལའོ། ད་ཁོང་གི་དེབ་སྔ་མ་དེ་ཡིན་པས་ན་ང་ཚོ་གི་ལོ་རྒྱུས་སྒང་ནས་བརྗིད་ཆགས་ཡོད་ན་མེད་ན་ཅིག་ཆགས་བསྡད་ཡོད། བོད་ནང་ལོགས་ལ་ནས་ལས་པད་ཡོངས་གྲགས་ཀྱི་ངོ་འཛིན་བྱེད་བསྡད་གི་ཡོད་རེད་དཔེར་ན་ཆ་བཞག་ན་ད་རྩོམ་པ་པོ་ཚད་ལྡན་ཞོགས་དུང་ལྟ་བུ་ཡོད་ན་ཁོ་རང་གི་གནམ་ས་གོ་འབྱེད་ནང་ལོགས་ཀྱི་ལོ་རྒྱུས་རྒྱུ་ཆ་བསྡུས་ཡོང་དུས་ནི་གལ་ཆེ་ཡ་ཅིག་ད་ནི་ནགས་ཚང་ཞི་ལུའི་སྐྱིད་སྡུག་དེ་ལུང་དྲངས་ཡོད་ར། བྱས་ཙང་ཁོ་རང་ནགས་ཚང་ཞི་ལུའི་སྐྱིད་སྡུག་རྩོམ་པ་པོ་ཁོ་རང་ཡིན་པས་ན་ད་ང་ཚོ་བོད་ཀྱི་ལོ་རྒྱུས་ཀྱི་སྒང་ནས་ཆག་འཇིག་ཆེ་ཤོས་ཀྱི་སྐབས་ལ་ཡང་འཁྲུངས་བ་ཅིག་ར། དེ་འཁྲུངས་བ་ཙམ་མ་ཟད་ཀྱི། ད་རང་ལ་ཡང་ཡུལ་དངོས་ལ་ཡང་ཡོད་མཁན་ཞིག་ཆགས་བསྡད་པ་ར། ད་ཁོ་རང་ཡིན་པ་ན་བོད་མ་ཤོར་བའི་གོང་ལ་ཡང་མཐོང་ཡོད་རེད་བུ་ཆུང་ཆུང་སྐབས་ལ། དེ་རྗེས་ལ་ཡང་རྒྱ་མིས་བོད་ལ་བཙན་འཛུལ་བྱས་ཡོང་སྐབས་ལ་ཡང་མཐོང་ཡོད་རེད། ད་ནང་ཆེན་བཙན་འཛུལ་བྱས་ཡོད་ཀ་ལ། རྒྱ་དམག་མཉམ་དུ་འཛིངས་རྗེས་ཁོ་རང་པཱ་ལགས་ཡང་གྲོངས་པ་རེད། ཨ་དེ་རྗེས་ལ་བཙོན་ཁང་ལ་ཡང་བཅུག་པ་རེད་དེ་རྗེས་ལ་ཡང་མུ་གེ་ཀྱི་སྐབས་ལ་ཡང་དྭ་ཕྲུག་ཁང་ནང་ལ་དཀའ་སྡུག་མྱོང་བ་རེད། ཨ་དེ་རྗེས་ལ་རིག་གནས་གསར་བརྗེ་དང་རིམ་པས་རིམ་པས་ཁོ་རང་ཡིན་པ་ན་གཞུང་གི་ནང་ལ་ལས་ཀ་བྱས་བྱས་ད་ད་ལྟ་ཀྱི་ལོ་རྒྱུས་དེ་ནང་ལ་མང་པོ་ཞིག་འཁོད་ཤག། ཅིག་དྲུག་ཅུ་རེ་ལྔ་བཅུ་ང་བརྒྱད་ང་དགུ་ལོ་ལ་ཡ་ཨ་ནི་མདོ་སྟོད་སྨད་ནང་ལོགས་ལ་ཨ་ནི་རྒྱ་མི་དང་བོད་པ་བར་དུ་འཛིང་རྗེས་ས་ཆ་མང་པོ་ཅིག་ལ་བོད་པ་ག་ཚད་གྲོངས་ཡོད་མེད་ཀྱི་ཐོ་གཞུང་དེ་ཚོའི་སྒང་ནས་ཡིན་ན་ཁོ་རང་གིས་ག་ལ་ག་ཚོད་དེ་ནང་ལོགས་ལ་གསལ་པོ་མཐོང་ཤག་ད་ནི་ཅིག་བརྒྱད་ཅུ་གྱ་གྲངས་ནང་ལོགས་ལ་ཁོང་ཚོ་སུ་གཅིག་གུ་ཡངས་བཏང་ཡ་ཡིན་ཟེར་ཡ་ད་བོད་དང་ཨ་ནི་སྔོན་མ་གུང་ཁྲན་ཏང་གིས་ཉེས་པ་བསགས་བྱ་རྒྱུ་དེ་ད་ཡོ་བསྲང་བྱེད་མཁན་ལ་ནི་ག་རེ་ཟེར་དགོས་རེད་ད། བོད་མི་སྔོན་མ་ལྔ་བཅུ་ང་བརྒྱད་ང་དགུ་ལ་ཡང་བོད་མི་མྱང་འདས་ཀྱི་མནར་གཅོད་ཐེབས་པ་དང་ཤི་རྨས་བྱུང་བ་དེ་ཚོ་མང་པོ་ཅིག་ལ་ད་རྒྱ་ནག་གཞུང་ངོས་དེ་ནས་གུན་གསབ་འདྲ་བོ་ཅིག་སྤྲད་ཀྱི་དང་ཁོང་ཚོ་དེའི་གི་སྲོལ་རྒྱུན་སྒང་ནས་ཁོ་རང་ནང་ལ་ལས་ཀ་བྱས་ཤག་དེའི་སྐབས་ལ་ད་གུན་གསབ་སྤྲད་པའི་སྐབས་ལ་སུ་སུ་ལ་གུན་གསབ་སྤྲད་ཡོད་དེ་ཚོ་བཙོན་ཁང་གི་ཐོ་དང་ལྟ་ཡོང་དུས་ཙ་ན་ད་བོད་མི་ག་ཚད་ག་ཚད་གྲོངས་ཡོད་མེད་ད་ཆུ་དམར་ལེབ་རྫོང་གཅིག་པུ་ནི་བོད་མི་སུམ་སྟོང་ལྷག་ཅིག་དེ་དུས་ཙམ་པ་གྲོངས་ཤག་ཟེར་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་དང་ང་དགུ་གཅིག་པུ་ནང་ལོགས་ལ། བྱས་ཙང་དེ་འདྲའི་ཐོ་གཞུང་གི་ནང་ལ་མང་པོ་གལ་ཆེ་བ་མང་པོ་ཞིག་མཐོང་ཤག་བྱས་ཙང་དེ་འདྲའི་ཚེ་ད་ཁོ་རང་གི་ལོ་རྒྱུས་དེ་དང་ད་ག་ནང་བཞིན་ཁོ་རང་གི་ཡིག་ཆ་ཤེས་བྱ་གང་དེ་བཤད་ཡོད་པའི་ལོ་རྒྱུས་དེ་ཚོ་མི་སྒེར་གཅིག་པུ་མ་ཡིན་པར་ང་ཚོ་བོད་ཀྱི་ལོ་རྒྱུས་དང་གང་ཅིའི་ཐད་ནས་ཡིན་པ་དང་གལ་ཆེན་པོ་བྱས་ཙང་ཨ་ནི་དེའི་ཆ་ནས་ང་ཚོ་གི་ངོས་དེ་ནས་རྩ་ཆེན་པོ་བརྩི་གི་ཡོད་ད་ང་ཚོ་གཅིག་པུ་མ་རེད་ཡོངས་གྲགས་ཀྱི་དེ་ཁོ་རང་གི་ལོ་རྒྱུས་དེ་ཚོ་རྩ་ཆེན་པོ་བརྩི་གི་ཡོད་ར་ཨ་ནི་ལོ་རྒྱུས་ཞིབ་འཇུག་བྱེད་མཁན་དང་བོད་ཀྱི་གནད་དོན་སྐོར་ལ་ཞིབ་འཇུག་བྱེད་མཁན་མང་པོ་ཅིག་ཁོ་རང་གི་གནས་ཚུལ་དེ་ཚོ་ལུང་འདྲེན་བྱེད་གི་ཡོད་ར་བྱས་ཙང་དེའི་རྐྱེན་ནི་ང་ཚོ་གི་ཨ་ནི་གལ་ཆེ་ཤོས་མཐོང་བྱས་པར་སྐྲུན་ཞུ་ཡ་དེ་འདྲས་གཅིག་རེད་ཨ་ནི་པར་སྐྲུན་ཞུ་སྟངས་དེ་ཁོ་རང་གི་རེ་བ་དག་རང་རེད་ད་རྒྱ་ནག་བོད་ནང་ལོགས་ལ་གི་པར་སྐྲུན་དང་ཞུ་དག་བྱེད་པ་ཡིན་ན་འགྲེམས་སྤེལ་བྱེད་པ་ཡིན་ན་ཨ་ཁོ་རང་གི་དེ་སྔ་གི་དཔེ་དེབ་དེ་ལ་ཚད་བཀག་མང་པོ་ཞིག་བྱས་པ་ར་གཞུང་གི་ངོས་འདི་ནས་བཀག་སྡོམ་མང་པོ་བྱས་པ་རེད་ཨ་ནི་མུ་མཐུད་ནས་འབྱུང་གི་ཡོད་རེད་བྱས་ཙང་རང་དབང་ལུང་པ་ནང་ལོགས་ལ་དེ་འདྲའི་ཅིག་པར་སྐྲུན་བྱེད་ཐུབ་པ་ཡིན་ན་ཨ་ནི་མི་ཚང་མ་གིས་དངོས་ཡོད་གནས་ཚུལ་དེ་ཧ་གོ་བ་དང་ཨ་ནི་ཅུ་གོ་ཚོང་འགྲེམས་དཔར་འགྲེམས་སྒང་ནས་ཡིན་པ་ན་ཅིག་བཀག་སྡོམ་མེད་པ་ཅིག་ཡོང་གི་ར་འོ་དེ་དེ་ཡི་ཆ་ནས་ཨ་ནི་པར་སྐྲུན་ཞུས་པ་ཅིག་ཆགས་ཡོད། རྣམ་པ་ཚོས་པར་སྐྲུན་ད་ལྟ་སྐད་ཡིག་ག་ཚོད་ཙམ་ནང་བྱས་ཡིན་ན།

ལགས་སོ་ད་དེབ་དེ་འདྲའི་འདྲ་བོ་བོད་ཀྱི་དངོས་ཡོད་ལོ་རྒྱུས་བྱས་དེ་འདྲའི་འདྲ་བོ་ཅིག་འབྲི་ཡ་དངོས་གནས་རྒྱ་ནག་དམར་ཤོག་འོག་ལ་ཡ་དངོས་སུ་ཡོད་དེ་མི་ཅིག་འབྲི་ཡ་དངོས་གནས་བློ་སྟོབས་མེད་པ་ཡིན་ན་ཁག་པོ་རེད། དེ་འདྲ་སོང་ཙང་ད་ཁོ་གི་བདེ་འཇགས་ཀྱི་དེ་འདྲའི་ཐོག་ལ་ཡ་དམིགས་བསལ་དཀའ་ངལ་འཕྲད་པ་དེ་འདྲ་བྱུང་ཡོད་ན། ད་སྔོན་མ་གི་ཁོ་རང་ནགས་ཚང་ཞི་ལུའི་སྐྱིད་སྡུག་སྐབས་ལ་ཡིན་ནའི་ལས་ད་ཅིག་ཁོ་རང་གི་དེབ་ནང་ལ་ད་ལྟ་སྔོན་བརྗོད་ནང་ལ་བྲིས་ཡོད་རེད་ད། དེའི་སྒང་ལ་དཔོན་རིགས་མང་པོ་ཅིག་ལ་ཕོག་ཐུག་བྱུང་ཡོད་རེད། ཡིན་ནའི་ལས་ད་ཅིག་ཁོ་རང་གིས་ག་དུས་ཡིན་ན་ག་རེ་གསུང་གི་འདུག་ཟེར་ན་ད་བོད་ཕྱི་ནང་ལ་བཞུགས་པའི་ཀློག་མཁན་ཀློག་པ་པོ་དེ་ཚོ་རང་གི་བཀའ་དྲིན་ལ་བརྟེན་བྱས་ད་གང་ལྟར་མི་མང་པོ་ཅིག་ཁོ་ལ་དོ་སྣང་བྱེད་ཡོད་རེད་བ། རྒྱལ་སྤྱིའི་སྤྱི་ཚོགས་ཁྱོན་ཡོངས་ནས་ཁོ་ལ་དོ་སྣང་བྱེད་དུས་ཨ་ནི་རང་བཞིན་གྱིས་དེ་ཚོའི་བཀའ་དྲིན་ལ་བརྟེན་ནས་ད་ད་ལྟའི་ཆར་ལ་ཁོ་ལ་ཡང་ཨ་ནི་ཁོ་གི་མགོ་ལ་ཡང་ཐོག་སླེབས་མ་སོང་ཟེར་ཐོག་བརྒྱབ་མ་སོང་ཟེར། ཨ་ནི་དེ་འདྲའི་ཡིན་ཙང་ཨ་ནི་དེ་ཚོ་བྱས་ཙང་ཅིག་རྒྱལ་ཕྱི་ནང་ཀུན་ལ་བཞུགས་པའི་ཀློག་པ་པོ་ཚང་མ་གི་བཀའ་དྲིན་ཡིན། བྱས་ཙང་ད་ད་ལྟའི་ཆ་ལ་ཡ་ད་དངོས་སུ་དེ་འདྲའི་ཅིག་སྤྱི་བཏང་གི་ཆ་ནས་གནོན་ཤུགས་མང་པོ་སླེབས་ཡོད་རེད། གནོན་ཤུགས་མང་པོ་སླེབས་ཡོད་དེ་ལ་ཡིན་ནའི་འཇུ་བཟུང་བྱས་པ་དང་དེ་འདྲའི་དཀའ་ངལ་བྱུང་ཡོད་མ་རེད། ཨ་ཁོ་རང་གི་ངོས་དེ་ནས་ད་བློས་གཏོང་མང་པོ་ཅིག་བྱས་ཡོད་པ་དང་ཁོ་རང་ངོས་དེ་ནས་དཀའ་ངལ་ག་རེ་བྱུང་བ་ཡིན་ན་གང་ལྟར་ང་སེམས་གཏིང་ནས་གྲ་སྒྲིག་ཡིན་ཟེར་ཏེ་ག་དུས་ཡིན་ན་ད་ག་རང་གསུངས་བསྡད་འདུག། ལགས་སོ། ངོ་ཐོག་གི་ད་ལྟ་ང་ཚོས་བཏོན་བཞག་པ་དེ་ང་ཚོ་རང་སྣང་གང་ཤར་སྒང་ནས་ཚང་མ་ང་རང་ཚོ་ཐག་བཅད་ཀྱི་དེ་འདྲ་བྱས་བཞག་རྒྱུ་རྩ་བ་ཉིད་ནས་མ་རེད། ལགས་སོ།

དམིགས་བསལ་གྱི་ནགས་ཚང་གཞོན་ནུའི་རང་ཚང་དང་ནགས་ཚང་ཞི་ལུའི་སྐྱིད་སྡུག་དེ་གཉིས་ཀྱི་བར་ལ་ཡ་ཁྱད་པར་ཆེ་ཤོས་གཅིག་ཁྱེད་རང་ག་རེ་གཟིགས་ན། ད་དེ་གཉིས་བར་དུ་ལ་ཁྱད་པར་སྤྱིར་བཏང་ཞེ་དྲག་ཡོད་མ་རེད་ད་འབྲི་མཁན་དེ་ཁོ་རང་གཅིག་པ་རེད་ཁོ་རང་གི་འབྲི་སྟངས་ཀྱི་ཁྱད་ཆོས་དེ་གཅིག་པ་འདྲ་བོ་རེད་མང་ཆེ་བ་གཅིག་མི་གཅིག་བར་དུ་མི་གཉིས་བར་དུ་ལ་སྐད་ཆ་བཤད་བཤད་ཡ་གང་ལྟར་ད་གཅིག་དངོས་གནས་དྲང་ནས་ང་ཚོ་ཕར་ཉན་པ་ན་ད་གཅིག་དངོས་གནས་ཨ་མདོ་གི་ད་མི་རྒན་པ་གཅིག་ང་ལ་ཡ་སྒྲུང་བཤད་འདུག་བསམ་བསམ་དེ་འདྲའི་ཚོར་སྣང་སྤྲད་ཀྱི་རེད། ད་ལྟ་དེ་ཡང་ཚོར་སྣང་ད་ག་རང་སྤྲད་ཀྱི་འདུག་འབྲི་སྟངས་ཀྱི་ཐད་ནས། ཡིན་ནའི་ལས་སྔོན་མ་དང་ད་ལྟ་དེ་བསྡུར་བ་ཡིན་ན་ནགས་ཚང་ཞི་ལུའི་སྐྱིད་སྡུག་དང་ད་ལྟ་དེ་བསྡུར་བ་ཡིན་ན་ཏིག་ཅིག་ད་ལྟའི་དེ་གོ་སླ་ག་ཡོད་རེད་གང་ཡིན་ཟེར་ན། ནགས་ཚང་ཞི་ལུའི་སྐྱིད་སྡུག་ནང་ལ་ཁ་སྐད་དེ་དཔེ་ཤུགས་ཆེན་པོ་བེད་སྤྱོད་བཏང་བཞག། ད། མི་གཉིས་བར་གླེང་མོལ་བྱེད་དགོས་ན་ཡིན་ད་ཡིན་སྤྱིར་བཏང་གི། སྒྲུང་མར་བཤད་ཡོང་བའི་སྐབས་ལ་ཡིན་ནའི་ལས་ཁ་སྐད་དེ་མང་པོ་བེད་སྤྱོད་བཏང་ཡོད་རེད་ད་ལྟ་དེ། སྒྲུང་མར་བཤད་ཡོང་བའི་སྐབས་ལ་ཁ་སྐད་ཞེ་དྲག་མི་འདུག། ད་གླེང་མོལ་སྐབས་ལ་ཏིག་ཏིག་ཅིག་འདུག། བྱས་ཙང་དེ་ཚོ་ང་ཚོ་གིས་ཅིག།

རྒྱ་སྐད་རེད། ཨ་ནི་དེ་གི་དོན་དག་དེ་ཨ་ནི་གུང་ཁྲན་ཏང་གི་དཔོན་རིགས་དེ་འདྲས་དེ་འདྲས་ལ་ཐུག་གོ་གི་རེད་ཟེར་དེ་འདྲས་བྱས་ནས་ང་ཚོས་ཞབས་མཆན་ནང་ལ་བཀོད་ཡོད་ཅིག་ཚང་མ་གོ་བདེ་བོ་ཡོང་བ་ཆེད་དུ་ཨ་ནི་ད་དེ་ནང་གི་ད་སྔ་ཕྱི་གཉིས་ཀྱི་ཁྱད་པར་གཙོ་བོ་འདྲ་བོ་དེ་ག་རེ་ཟེར་ན་ད་ལོ་རྒྱུས་ཆ་ནས་ཁྱད་པར་འགྲོ་ར་སྔ་མ་དེ་ཁོ་རང་ཨ་ནི་ཆུང་ཆུང་སྐབས་ནས་བཟུང་སྟེ་ད་གང་ལྟར་རྒྱ་མི་གིས་བོད་ལ་བཙན་འཛུལ་བྱས་ཁོ་རང་ཕ་ཡུལ་ལ་ཡ་རྒྱ་རྒྱ་མི་དང་བོད་པ་བར་ལ་དམག་འཁྲུག་བྱུང་ཨ་ནི་ཁོ་རང་ཚོ་ལྷ་ས་ལ་བྲོས་བྱོལ་ཕྱིན་ཨ་ནི་ཆུ་དམར་ལ་ཡ་ལྷག་པའི་སྐབས་ལ་ཡ་ཨ་ནི། བཙོན་ཁང་ལ་ལྷག་དེ་ཚོ་གི་ལོ་རྒྱུས་ཆགས་བསྡད་ཡོད་རེད། ད་ལྟ་དེ་དེའི་མཇུག་བསྡུ་རང་ཆགས་བསྡད་ཡོད་རེད། བྱས་ཙང་དཔེ་དེབ་སྔ་ཕྱི་དེ་ད་ལོ་རྒྱུས་དེབ་ཕྲེང་དང་པོ་གཉིས་པ་རང་འདྲ་བོ་ཆགས་བསྡད་ཡོད་རེད། ལགས་སོ། ད་གལ་སྲིད་ཁྱེད་རང་གིས་གསུངས་པ་ཡིན་ན། དཔེ་དེབ་དེ་རག་ཡ་བྱུང་རེད། ཁོ་རང་གིས་དེ་ཤེས་ནས་ཆོག་མཆན། ཚུར་རྣམ་པ་ཚོ་ལ་ཡང་སྤྲད་པ་ཡིན་ན་ཡང་དེ་དྲ་རྒྱ་ནས་བྱས་ཅིག་རྣམ་པ་ཚོས་ཕབ་པ་ཡིན་ན་ག་འདྲ་བྱས་ནས་དེབ་ཁོ་རང་ཁོ་རང་གིས་རག་པ་དེ་ག་ནས་ཕབ་པ་ཡིན་ན་ཡང་དེ་ལ་ཞུ་དག་བྱས་དེ་འདྲ་བྱས་པ་ཡིན་ན་གང་ཡིན།

ཁོ་རང་ལ་བློ་བསྐྱེད་ཤུགས་ཆེན་པོ་ཞིག་བྱས་སོང་དེ་གིས་ད་ཁོ་རང་མི་ཚེ་ནང་ལ་ཅིག་དཔེ་ཕན་ཐོགས་ཆེན་པོ་བྱུང་སོང་གསུངས་འདུག་ར། དེ་ནས་ད་ཁོ་རང་ཚོར་བ་ཆེ་ཤོས་དེ་རྡ་རམ་ས་ལ་དང་བལ་ཡུལ་དེ་ཚོ་ནས་ད་ཁོ་རང་བགྲེས་སོང་དེ་འདྲ་སྤོ་ལགས་རྨོ་ལགས་དེ་འདྲ་མང་པོ་མཉམ་དུ་སྐད་ཆ་བཤད་ཡིན་ཟེར་དེ་དུས་ཙམ་པ་ཅིག་མང་པོ་ཅིག་གིས་ད་ཅིག་ཁོ་རང་ཚོས་ད་ས་མཐའ་འདི་འདྲ་ཅིག་ནས་ཅིག་མི་ཚེ་རྫོགས་འགྲོ་གི་ཡོད་དེ་མཐོང་བའི་སྐབས་ལ་ཡ་ད་ཅིག་བློ་འགྱོད་ཤུགས་ཆེན་པོ་བྱེད་ཀྱི་འདུག་དེ་མཐོང་དེ་མཐོང་དུས་ཙམ་པ་ཁོ་རང་ཡིན་ན་དཔེར་ན་ཅིག་དེ་ཚོ་དྲན་པའི་སྐབས་ལ་ཁོ་རང་ཡང་ན་ག་དུས་ཡིན་ན་ཅིག་སེམས་ནང་ལ་སྡུག་བསྔལ་ཤུགས་ཆེན་པོ་ཞེ་ཅིག་དང་མིག་ཆུ་འཐོར་དགོས་པ་དེ་འདྲ་བྱུང་གི་འདུག། གང་ཡིན་ཟེར་ན་ཁོ་རང་ཡིན་པ་ན་ད་རྨ་སྡེ་ཆུ་ཁ་མ་དང་ཆུ་དམར་གཉིས་བར་ལ་ཞེ་དྲག་རྒྱང་ཐག་ཡོད་མ་རེད་གཉིས་ཀ་ཨ་ནི་ཅིག་བོད་ས་རིན་པོ་ཆེའི་སྒང་ལ་ཡོད་གསུངས་ད་ཁོ་རང་གིས་ཡིན་ནའི་ལས་ཁོ་རང་ཆུང་ཆུང་སྐབས་ནས་བཟུང་སྟེ་ཁ་བྲལ་བྱས་ད་མི་ཚེ་གང་ཙམ་ཅིག་ཆུ་དམར་ལེབ་ལ་བསྐྱལ་ཡོད་སྐབས་ལ་ཡ

ཡིན་ནའི་ལས་སྙན་པོ་ཞིག་ཡོད་རེད་ད་ག་ནང་བཞིན་དེའི་དུས་སྐབས་ལ་ཡ་ཅིག་སློབ་ཕྲུག་དང་དགེ་རྒན་དེ་ཚོ་སྐྱིད་སྡུག་མཉམ་མྱོང་བྱེད་དོན་དེ་ཚོ་སེམས་འགུལ་ཐེབས་པོ་ཞིག་ཡོད་རེད། ལེ་ཚན་གཉིས་པ་དེ་རིག་གནས་གསར་བརྗེ་སྐབས་ལ་ཆགས་བསྡད་འདུག། བྱས་ཙང་ང་རང་ཚོ་ད་ཅིག་གཞོན་སྐྱེས་འདྲ་པོ་དང་དེ་འདྲ་ཡིན་པ་ན་གལ་ཆེ་ཤོས་དེ་ལེ་ཚན་གཉིས་པ་ཡིན་རྒྱུ་རེད་བསམ་གི་འདུག་གཞོན་སྐྱེས་གསར་བརྗེ་རེད་ད་ག་ནང་བཞིན་ལེ་ཚན་གསུམ་པ་ཡང་ཞེ་དྲག་གལ་ཆེན་པོ་འདུག་གང་ལགས་ཟེར་ན་ལེ་ཚན་གསུམ་པ་དེ་ཁོ་རང་གིས་གཞུང་ཞབས་ཀྱི་ལས་ཀ་བྱེད་ཀྱི་ཡོད་སྐབས་ལ་ཡ།

ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་བླ་མ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།